རགས་པ་གང་སྔོན་ལ་སྦྱངས་ཞེས་པ་ནི་སྤྱིར་ཉོན་མོངས་ཀུན་གྱི་གཉེན་པོ་ལ་འབད་ཅིང་བསགས། ཉོན་མོངས་ཀུན་གྱི་གཉེན་པོ་ལ་འབད་ཅིང་བྱེ་བྲག་ཏུ་རང་རྒྱུད་ལ་ཞིབ་པའི་བྱེ་བྲག་ཏུ་རང་རྒྱུད་ལ་རང་རྒྱུད་ལ་ཞིབ་པའི་བློས་བརྟགས་ནས་ཉོན་མོངས་གང་རགས་སྙིང་ཅན་ཆེ་བའི་གཉེན་པོ་འབད་ནས་བསྟེན་པར་བྱའོ། དོན་ཆེན་གང་ཡིན་བླང་བར་བྱ་ཞེས་པ་ནི་སྤྱིར་སྦྱིན་པ་རླབས་ཆེ་བས་ཀྱང་ཚུལ་ཁྲིམས་དག་པར་སྦྱིན་པ་རླབས་སྤྱིར་སྦྱིན་པ་རླབས་ཆེ་བས་ཀྱང་རླབས་ཆེ་བས་ཀྱང། ཚུལ་ཁྲིམས་དག་པར་ཚུལ་ཁྲིམས་དག་པར་སྲུང་བ་སྟོབས་ཆེ་བས་དེ་གཞིར་བྱས་ནས་བྱང་ཆུབ་ཀྱི་སེམས་དང་གནས་སྐབས་ཐམས་ཅད་དུ་མི་འབྲལ་བའི་བག་ཆགས་བསྟེན། བག་ཆགས་བསྟེན་པར་བྱ་བ་དོན་ཆེན་པོའོ། ཚུལ་ཁྲིམས་སྲུང་བ། སྟོབས་ཆེ་བའི་ཚུལ་ཁྲིམས་སྲུང་བ་དེ་གཞིར་བཞག་ནས་སོ། དེ་གཞིར་བཞག་ནས་བྱང་ཆུབ་ཀྱི་སེམས་དང་གནས་སྐབས་ཐམས་ཅད་དུ་མི་འབྲལ་བའི་བག་ཆགས་བསྟེན་པར་བྱ་བ་དོན་ཆེན་པོའོ། ཉམས་པ་མེད་པ་རྣམ་གསུམ་བསྒོམ་ཞེས་པ་ནི་བླ་མ་ལ་དད་གུས་མ་ཉམས་པ། ཉམས་པ་མེད་པའང་དེ་རང་བླ་མ་ལ་དད་གུས། བླ་མ་ལ་དད་གུས་མ་ཉམས་པ་དང་བསླབ་པ་ལ་བག་ཡོད་མ་ཉམས་པ་དང་བློ་སྦྱོང་ལ་སྤྲོ་བ་མ་ཉམས་པའོ་གསུངས་པ་འདི་བླ་མ་ལ་དད་གུས་མེད་ན་ཡོན་ཏན་སྐྱེ་བའི་སྒོ་མེད་པའི་ཕྱིར་དང། བསླབ་པ་ལ་བག་ཡོད་ཉམས་ན་ཚུལ་ཁྲིམས་དག་པའི་གོ་སྐབས་མེད་པའི་ཕྱིར་ཏེ། ཉེས་ལྟུང་ལ་སྦྱོར་བ་ཐམས་ཅད་བག་མེད་པའི་ཕྱིར་རོ། ཉེས་ལྟུང་ལ་སྦྱོར་བ་གང་པོ་བག་མེད་ཀྱི་དབང་བྱ་བ་བས་བློ་སྦྱོང་ལ་སྤྲོ་བ་ཉམས་ན་བྱང་ཆུབ་ཀྱི། བློ་སྦྱོང་ལ་སྤྲོ་བ་ཉམས་ན་བྱང་ཆུབ་ཀྱི། བྱང་ཆུབ་སེམས་ཀྱི་ཡོན་ཏན་མཐོང་ནས་དད་པ་དང། དེས་དྲངས་པའི་འདུན་པ་སོགས་མེད་པས་ཁ་ཆོས་ཙམ་མ་གཏོགས་སྙིང་ནས་དོན་གཉེར་མེད་པ་རྣམས་དེ་དག་གི་སྐྱོན། བློ་སྦྱོང་ལ་སྤྲོ་བ་ཉམས་ན་དེ་དྲངས་པའི་བློ་སྦྱོང་ལ་སྤྲོ་བ་ཉམས་ན་བྱང་ཆུབ་ཀྱི་སེམས་ཀྱི་ཡོན་ཏན་མཐོང་བའི་དད་པ་དང་དེས་དྲངས་པའི་འདུན་པ་སོགས་མེད་པས་དེ་ནས། ཁ་ཆོས་ཙམ་ཆོས་བྱེད་ཡས་དེ་ཁ་ཡི་ཆོས་ཙམ། ཁ་ནས་དེ་ཙམ་མིན་པར་སྙིང་ནས་དོན་གཉེར་མེད་པ་རྣམས་དེ་དག་གི་སྐྱོན་ནོ། འབྲལ་མེད་གསུམ་དང་ལྡན་པར་བྱ། ཞེས་པ་ནི་ལུས་བླ་མ་དང་དཀོན་མཆོག་སོགས་ཀྱི་ཞབས་ཏོག། ཕྱག་དང་བསྐོར་བ་ལ་སོགས་དགེ་བའི་སྦྱོར་བ་དང་མི་འབྲལ་ཞིང། ངག་སྐྱབས་འགྲོ་ཡི་དམ་གྱི་སྒོམ་བཟླས་སོགས་དང་མི་འབྲལ་བ་དང། ཡིད་བྱང་ཆུབ་ཀྱི་སེམས་ཡན་ལག་དང་བཅས་པར་མི་འབྲལ་བ་གཅེས་སོ། ལོག་ན་དེ་ཉིད་གཉེན་པོར་བསྒོམ་ཞེས་པ་ནི་འགའ་ཞིག་ལ། སྒོམ་ལོག་གི་བློ་སྣ་འདི་འདྲ་བྱུང་བ་སྟེ། བློ་སྦྱོང་བསྒོམས་པས། འདི་འདྲ་འབྱུང་སྟེ་བློ་སྦྱོང་བསྒོམས་པས་མི་ཁ་སྡང་དུ་སོང། བདག་འཛིན་སོགས་ཉོན་མོངས་པ་ཆེ་རུ་སོང། ཟས་གོས་སོགས་ལོངས་སྤྱོད་ཆུང་དུ་སོང། ནད་གདོན་གྱི་གནོད་པ་སོགས་མང་དུ་སོང་མང་དུ་སོང་སྙམ་ནས་བློ་སྦྱོང། བློ་སྦྱོང། བློ་སྦྱོང་སྙིང་མི་འདོད་པ་བྱུང་ནས་ལྡོག་ཉེན་ཡོད་པས་དེ་འདྲའི་ཚེ། ཆོས་འདིས་མི་བསླུ་ད་རང་གི་སྐད་དེ་གང་ཟེགས་པ་དང་ལོག་ན་དེ་ཉིད་གཉེན་པོར་བསྒོམ་ཟེར་འགའ་ཞིག་གིས། དེ་ནས་གང་ཟག་འགའ་ཞིག་ལ་སྒོམ་ལོག་གི་བློ་བློ་སྦྱོང་གི་དེ་ཚོ་སྒོམ་སྒོམ་རྒྱབ་ཡས་དེ་ཚོ་དེ་ནས་སྒོམ་དེ་ལོག་པའི་བློ་སྣ་དེ་འདྲ་ཡོང་གི། ལོག་པའི་བློ་སྣ་གང་བབས་སམ་ན་བློ་སྦྱོང་བསྒོམས་པས་མི་ཁ་མི་ཁ་སྡང་མི་ཁ་སྡང་ཁ་སྡང་གི་དེ་མང་རུ་འགྲོ་གི། དེ་ནས་བདག་འཛིན་སོགས་ཉོན་མོངས་ཉོན་མོངས་པ་ཆེ་རུ་སོང། ཟས་གོས་སོགས་ལོངས་སྤྱོད་ཆུང་དུ་སོང། ནད་གདོན་གྱི་གནོད་པ་སོགས་མང་དུ་སོང། མང་དུ་སོང་སྙམ་ནས་བློ་སྦྱོང། བློ་སྦྱོང་འདོད་བློ་སྦྱོང་སྙིང་མི་འདོད་པ་བློ་སྦྱོང་སྙིང་བློ་སྦྱོང་བྱེད་སྙིང་མི་འདོད་པ་སྦྱོང་སྙིང་མི་འདོད་པ་བྱུང་ནས་ལྡོག་ཉེན་ཡོད་པས། དེ་འདྲའི་ཚེ་ན་ཆོས་འདིས་མི་བསླུ། ཁོ་བོ་ལ་བདུད་ཀྱིས་བྱིན་གྱིས་བརླབས་པས་སྒོམ་གྱི་བློ་ལོག་བྱུང་ངེས་སྙམ་དུ་བསམས་ཏེ། འཇིག་རྟེན་གྱི་ཁམས་ན་འདི་འདྲ་བའི་ཆོས་ལ་བློ་ལོག་པ་མང་ས། དེ་ཐམས་ཅད་རང་རེ། དེ་ཐམས་ཅད་རང་རེ་དེ། རང་རེ་དེ། གོ་ཆོད་ནས་ཐམས་ཅད་ཐེག་པ་ཆེན་པོའི་ཆོས་དང་རྒྱུད་འདྲེས་པར་གྱུར་ཅིག་ཅེས་སྙིང་ཐག་པ་ནས་བསམ་མོ། དེ་ཐམས་ཅད་རང་རེས་རང་རེ་དེ་རང་རེས་དེ་ཐམས་ཅད་རང་རེ་དེ་གོ་ཆོད་ནས་ཐེག་པ་གོ་ཆོད་ནས་ཐམས་ཅད་ཐེག་པ་ཆེན་པོའི་ཆོས་དང་རྒྱུད་འདྲེས་པ་དང་ཐེག་པ་ཆེན་པོའི་རྒྱུད་དང་ཆོས་འདྲེས་པ་ཅིག་བྱ་དགོས་ཀྱི་ཐེག་པ་ཆེན་པོའི། རྒྱུད་དང་རང་གི་ཐེག་པ་ཆེན་པོའི་ཆོས་དང་རང་གི་རྒྱུད་གོ་མ་འདྲེས་ན་སྐྱོན་ཇི་སྐད་དུ་ཡོང་གི་ཡོད་པས་གསུངས་སོ། ཐེག་པ་ཆེན་པོའི་རྒྱུད་དང་དེ་ནི་འདྲེས་པ་ཅིག་སྙིང་ཐག་པ་ནས་བསམ་མོ། ས་ད་རེས་གཙོ་བོ་ཉམས་སུ་བླང་ཞེས་པ་ནི་ཐོག་མེད་ནས་ས། ཐོག་མེད་ནས་ཕ་མཚེར་ཕ་ཁང་པ། ཕ་མཚེར་ལ། ཐོག་མེད་ནས་ཕ་མཚེར་རྙིང་པ་ལྟ་བུ། ཁང་པ། དེ་རང་པའི་ཐོག་མེད་ནས་ཕ་མཚེར་རྙིང་པ་ལྟ་བུ་ངན་སོང་སོགས་མི་ཁོམ་པའི་གནས་འབའ་ཞིག་ཏུ་འདུག་འདུག་པ་ལས་ད་རེས་ཕྱི་ནང་གི་རྐྱེན་འགའ་ཞིག་གིས་དལ་འབྱོར་བཟང་པོ་རྙེད་པའི་སྐབས་འདིར། ཚེ་འདིའི་དོན་བསྒྲུབ་པ་བས་ཕྱི་མ་ཕན་ཆད་ཀྱི་དོན་བསྒྲུབ་པ་གཙོ་བོ། དེ་ཡང་བཤད་སྒྲུབ་གཉིས་འདིའི་ནང་ནས་སྒྲུབ་པ་གཙོ་བས་བྱང་ཆུབ་ཀྱི་སེམས་ཡན་ལག་དང་བཅས་པའི་མན་ངག་ཆིག་སྒྲིལ་དུ་བསྒོམ་པ་གཙོ་བས་དེ་བཞིན་དུ་མཛད་འཚལ། མ་འོངས་པ་ལ་རྟག་ཏུ་གོ་ཆ་བགོ་ཞེས་པ་ནི་ཕྱི་མ་ཕན་ཆད་བྱང་ཆུབ་མ་ཐོབ་ཀྱི་བར་དུ་གནས་སྐབས་ཀུན་ཏུ་བྱང་ཆུབ་ཀྱི་སེམས་དང་མ་བྲལ་བར་བྱ་སྙམ་པས། བྱང་ཆུབ་ཀྱི་སེམས་དང་མ་འདྲ། བྱང་ཆུབ་ཀྱི་སེམས་དང་མ་བྲལ་བར་བྱ་སྙམ་པའི་གོ་བགོ་སྟེ། དེའི་རྒྱུར་དགེ་བ་ཅི་མཆིས། གི་དེའི་རྒྱུར་དགེ་བ་ཅི་བྱེད་ཀུན་བྱང་ཆུབ་ཀྱི་སེམས་དང་མི་འབྲལ་བའི་རྒྱུར་བསྔོ་བ་དང། བྱང་ཆུབ་ཀྱི་སེམས་གོམས་པར་བྱེད་པ་གཉིས་ཏེ། བྱང་ཆུབ་ཀྱི་སེམས་དང་མི་འབྲལ་བའི་རྒྱུར་དཀོན་མཆོག་སྤྲིན་ལས་གསུངས་པའོ། ད་ནི་དོན་ཚན་བདུན་པའི་ད་ནི་ད་ནི་དུས་མཐའི་མཐུན་པ་ད་ནི་དུས་མཐའི་མཐུན་པ་ཚིག་ལྷུག་གིས་སྟོན་པ་ནི། གོ་ལོག་མི་བྱ་ཞེས་པ་ནི། སེམས་ཅན་སྡུག་བསྔལ་སྣ་ཚོགས་ཀྱི་དབྱེན་བཅོས་པ་ལ་སྙིང་རྗེ་གོམས་པར་བྱ་དགོས་པ་ལས། ཆོས་ཐོས་བསམ་ལ་བརྩོན་པའི་གང་ཟག་འགའ་ཞིག་ཟས་གོས་སོགས་ཅུང་ཟད་ཕོངས་པ་མཐོང་བའི་ཚེ། ཅུང་ཟད་ཕོངས་པ་མཐོང་བའི་ཚེ་མིག་སྨྱན་གྱི་སྒོ་ནས་སྙིང་རྗེའི་ཡུལ་དུ་བྱེད་པ་ནི་སྙིང་རྗེ་གོ་ལོག་གོ། གསུངས་སྙིང་རྗེ་གོ་ལོག་གོ་ལྟ་སྟེ། སེམས་ཅན་ལ་སྡུག་བསྔལ་སྣ་ཚོགས་མྱོང་བའི་སེམས་ཅན་ལ་སྙིང་རྗེ་གོམས་པར་བྱ་དགོས་པ་ལས་ཐོས་བསམ་སྒོམ་གསུམ་ལ་བརྩོན་པའི་གང་ཟག་འགའ་ཞིག་ཟས་གོས་ཅུང་ཟད་ཀྱིས་ཕོངས་པ་མཐོང་བའི་ཚེ་དེ་ནི། མིག་གི། གང་ཟག་མིག་གི། མིག་གནས་ཀྱི་སྒོ་ནས་མིག་གིས་མཐོང་དུས་བཙལ་ནས་མིག་གིས་མཐོང་དུས་བཙལ་ནས་སྙིང་རྗེ། སྙིང་རྗེ་སྒོམ་པ་རྗེ་མི་ལ་ལ་སྙིང་རྗེ་སྒོམ་པ་ནི། སྙིང་རྗེ་གོ་ལོག་རྗེ་མི་ལར་སྙིང་རྗེ་སྒོམ་དགོས་མོད་རྗེ་མི་ལས། ལྟོ་བ་སྐྱོ་འདི་བྱས་ཟེར་ཡས་མོ་བ་དང་དེ་ནི་སྙིང་རྗེ་ཟེར་གྱི་ཡོད་པ། ཨོ། དེ་འདྲ་གི་རིགས་ལ་སྙིང་རྗེ་གོ་ལོག་ཨོ་སྙིང་རྗེ་གོ་ལོག་ཡིན། སེམས་ཅན་གྱི་དོན་དུ། རྫོགས་པའི་སངས་རྒྱས་ཐོབ་པར། ཐོབ་པར་འདུན་དགོས་པ་ལས། འདུན་པ་དགོས་ན་སེམས་ཅན་གྱི་དོན་དུ་རྫོགས་པའི་སངས་རྒྱས་ཐོབ་པར་འདུན་དགོས་པ་ལས། དགོས་པ་ལས་སྤྱིར་འཁོར་བའི་ཕུན་ཚོགས་ཁྱད་པར་དུ་ཚེ་འདིའི་བརྒྱུད་པས་རྙེད་བཀུར་སོགས་དོན་དུ་གཉེར་བ་ནི་འདུན་པ་གོ་ལོག་འདུན་པ་གོ་ལོག་འདུན་པ་འོ་དེ་ཕྱིར། ད་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི། གཉེར་སེམས་དགོས་པ་ལས་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི་དོན་གཉེར་གྱི་སེམས་པ་གཉེར་སེམས་དེ་དགོས་པ་ལས། དོན་གཉེར་གྱི་སེམས་པ་གཉེར་སེམས་དེ་དགོས་པ་ལས། རང་དགོས་པ་ལས་རང་སྙིང་ཉེ་ཞིང་གྲོགས་བྱེད་པར་རློམ་ནས། དཀོན་མཆོག་སྤྱིའི་དཀོར་དང་བྱེ་བྲག་ཏུ་དགེ་འདུན་གྱི་སྤྱིའི་ཞག་ཏུ་བསྡུ་བའི་དཀོར་གྱི་གཉེར་ལ་ཚུད་པ་ནི་གཉེར་སེམས་གོ་ལོག་སོ། གཉེར་སེམས་ཀྱི་གོ་ལོག་པས་སོ། སངས་རྒྱས་བྱང་སེམས་སངས་རྒྱས་བྱང་སེམས་ཀུན་གྱི་དགེ་རྩ་ལ་སྙིང་ཐག་པ་ནས་ཡི་རང་བྱས་ན་དགེ་རྩ་མང་དུ་འཕེལ་བ་ལས་མིག་ཏུ་མི་སྡུག་པ་འགའ་ཞིག་ལ་མི་ལེགས་པ་ཅུང་ཟད། བྱུང་ཟེར་ན་ཡི་རང་བར་བྱེད་པ་ནི་ཡི་རང་གོ་ལོག། ཡང་ཐོས་བསམ་སྒོམ་པ་ལ་བརྩོན་པའི་ཚེ་དཀའ་སྤྱད་ཀྱི་སྡུག་བསྔལ་ཅུང་ཞིག་འབྱུང་བ་དང། འགའ་ཞིག་གིས་གནོད་པ་ཅུང་ཞིག་བྱས་ན་སྡུག་བསྔལ་དང་ལེན་དང། གནོད་པ་ལ་ཇི་མི་སྙམ་པའི་བཟོད་པ་བསྒོམ་པར་བྱ་བ་ལས། ཆོས་བརྒྱད་རྣམ་རྟོག་གིས་ཀུན་ནས་བསླངས་པའི་དགྲ་འདུལ་གཉེན་སྐྱོང་སོགས་ལས་བྱུང་བའི་སྡུག་བསྔལ་སྣ་ཚོགས་བཟོད་པར་བྱེད་པ་ནི་བཟོད་པ་གོ་ལོག། ད་དེ་རིང་ཨ་ལས་གཡུག་ཞོག་འབྲུ་མ་འདྲེས་ན་རེ། ད་ཨ་ལས་ཁོ་ཚོར་ནི་བྱ་ལུགས་བྱེད། བྱ་ལུགས། རྒྱུའི་ས་པ། གོ་ལོག་རང་ཅག་ཐེག་པ་ཆེན་པོའི་ཆོས་སྒོར་ཞུགས་ནས་དམ་པའི་ཆོས་ཐོས་བསམ་གྱི་རོ་མྱང་དགོས་པ་ལས་དེ་དག་མ་ཡིན་པར་འདོད་ཡོན་ལོངས་སྤྱད་པ་དང་ཆགས་སྡང་གིས་ཀུན་ནས་བསླངས་པའི་དགྲ་འདུལ་གཉེན་སྐྱོང་སོགས་ཀྱི་རོ་མྱང་བར་བྱེད་པ་ནི་རོ་མྱང་གོ་ལོག་དེ་རྣམས་སྤང་བར་བྱའོ། རེས་འཇོག་མི་བྱ་ཞེས་པ་ནི་བློ་སྦྱོང་ལ་རྩེ་གཅིག་ཏུ་ཡིད་མ་ཆེས་པར། རེས་འགའ་བག་རེ་ཡང་སྒོམ། གཙོ་བོར་ཚེ་འདིའི་གསོག་སྲུང་བྱེད། བར་བར་དུ་ལུས་ངག་གི་དགེ་བར་མིང་བཏགས། བག་རེ་ཡང་མིང་བཏགས་བག་རེ་ཡང་བྱེད་པ་དེ་ལྟ་བུ་མ་ཡིན་པར་སྒོ་གསུམ་གྱི་རྩོམ་པ་ཐམས་ཅད་རྩེ་གཅིག་ཏུ་འདི་ཉིད་ལ་འདྲིལ་བའི་རིགས་ཏེ། དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་ཡིན་པའི་ཕྱིར་རོ། ད། དོལ་ཆོད། དོལ་ཆོད་དུ་སྦྱར། དོལ་ཆོད་དུ། དོལ་ཆོད་དུ་སྦྱང། ཞེས་པ་ནི་སྔར་གྱི་རྒྱུད་ལྡན་དེ་ཉིད་ཡིན་ཏེ། དོལ་ཆོད་དུ་སྦྱང། ཞེས་པ་དེ་སྔར་གྱི་རྒྱུད་ལྡན་དེ་ཉིད་ཡིན་ཏེ། ཚམ་ཚོམ་མེད་པར། ཚམ་ཚོམ་མེད་པར་འདུན་མ་ཐམས་ཅད་དེ་ཉིད་ལ་འདྲིལ་བའི་དོན་ཡིན། ཚམ་ཚོམ་མེད་པར་དོལ་ཆོད་དུ་སྦྱང་ཟེར་མཁན་དེ་ཡང་ཚིག་གི་བརྡ་རྙིང་པ་ལུ་ཞིག་ཡིན་ཚུལ་འདུག་ག་དོལ་ཆོད་དུ་སྦྱང་ཟེར་མཁན་ནི་ཚམ་ཚོམ་མེད་པར་ཨ་འདི་ཉག་ནི་རུ་ཚམ་ཚོམ་མེད་པར། ཚམ་ཚོམ་མེད་པར་གང་ཟེར་གི་ན་ད། ཚམ་ཐེ་ཚོམ་མེད་པར། རེད་ཐེ་ཚོམ་མེད་པར། ཨོ་ད་བྱས་ན་འགྲིག་འགྲོ་མི་འདྲ་བསམ་ཚེ་ཇི་འདྲའི་མ་ཡིན་པོ་སེམས་ཐག་བཅད། ཚམ་ཚོམ་མེད་པར། ཚམ་ཚོམ་མེད་པར། འདུན་མ་ཐམས་ཅད་འདི་ཉིད་ལ་འདྲིལ་བའི་དོན་ནོ། འདི་ཉིད་གོ་མྱང་ནིར་གསུངས་སོ། བར་བར་དུ་ལུས་ངག་གི་དགེ་བ་ལ་མིང་བཏགས་ནས་བག་རེ་བྱེད་པ་དེ་རྩོམ་རེ་བྱེད་པ་ཙམ་དེ་འདྲའི་བཟོ་ལྟ་མ་ཡིན་པ། དེ་མ་ཡིན་པ་སྒོ་གསུམ་གྱི་རྩོམ་པ་ཐམས་ཅད། དུས་རྒྱུན་དུ་རྒྱུན་བསྐྱངས་བྱས་ནས། འོ་སྒོ་གསུམ་གྱི་རྩོམ་པ་ཐམས་ཅད། འོ་རྩོམ་པ་ཐམས་ཅད་རྩེ་གཅིག་ཏུ་དེ་རང་ལ་འགྲོ། འོ་རྩེ་གཅིག་ཏུ་དེ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བསྒོམ་པ་དང་དེ་ལ་འདྲིལ་བ་དེ་བྱེད་དགོས་པས། བྱང་ཆུབ་ཀྱི་སེམས་རིན་པོ་ཆེ་བསྒྲིལ་བ་ལ་གོམས་པ་སྟེ་དུས་གསུམ་སངས་རྒྱས་ཀུན་གྱི་བགྲོད་པ་གཅིག་པའི་ལམ་པའོ། ད་དེ་ནས་དོལ་ཆོད་དུ་སྦྱང་ཟེར་མཁན་དེ་སྔར་གྱི་རྒྱུ་མཚན་དེ་རང་ཡིན། སྔར་གྱི་དེའི་རྒྱུ་མཚན་ཡིན། ཚམ་ཚོམ་མེད་པར་འདུན་མ། འདུན་མ། ཐམས་ཅད་དེ་ཉིད་ལ་འདྲིལ་བའི་དོན། ཡིན་ནོ།

ཞིབ་པར་སྒོ་གསུམ་གྱི་སྤྱོད་པ་ཀུན་སློང་དང་བཅས་པ་ལ་བརྟགས་ནས་སུན་དབྱུང་བ་དང་ཡི་རང་བའི་ཚུལ་གྱིས་དུས་འདའ་བར་བྱའོ། རྟོག་དཔྱོད་གཉིས་ཀྱིས་ཐར་བར་བྱ་ཟེར་མཁན་ནི། དུས་ཀུན་ཏུ་སྔར་བཤད་པའི་འཕེན་པ་འཕེན་པ་དེ་ལ་དགེ་བའི་འཕེན་པ་འཕེན་པ་གང་ཟབ་པ་འཕེན་པ་ཟབ་མོ་གང་ཟབ།

རྒྱུན་དུ་སྟོབས་ལྔ་སྦྱང། སྟོབས་ལྔ་སྦྱང་ཡས་ཀྱི་འཕེན་པའི་སྟོབས་ཟེར་མཁན་དེ་རྣམ་པ་ཀུན་ཏུ་བྱང་ཆུབ་ཀྱི་སྔ་དྲོ་ལངས་ནས་བཟུང་སྟེ་བྱང་ཆུབ་ཀྱི་སེམས་བསྒོམ་པ་ལ་འབད་རྒྱུའི་བསམ་པ་དང་བྱང་ཆུབ་ཀྱི་སེམས་བསྒོམ་པ་དང་དེ་ནས་འགལ་རྐྱེན་དུ་འགྲོ་བའི་ཆོས་མ་བྱེད་བསམ་ནས་འཕེན་པ་དང། དེ་ལྟ་བུའི་འཕེན་པ་དེ་དག་རིང་ཐུང་བར་མ་ག་གིའི་སྐབས་ནས་ཡིན་ན་ཡང། རྩིང་བ་དང་རྩིང་བ་དང་ཞིབ་པར་སྒོ་གསུམ་གྱི་སྤྱོད་པ་ཀུན་སློང་དང་བཅས་པ་སྤྱད་པ་ལ་བརྟགས་ནས། བརྟགས་ནས་ད་ཉེས་པའི་རིགས་བྱུང་ན་སུན་དབྱུང་བ་ཟེར་གོ། ཉེས་པའི་རིགས་བྱུང་ན་སུན་དབྱུང་བ་དང། ཡི་རང་བའི་ཚུལ་གྱིས་དགེ་བའི་རིགས་ལས་ཡིན་ན་ཡི་རང་ཡི་རང་བྱས་ནས་ཡི་རང་བའི་ཚུལ་གྱིས་དུས་འདའ་བར་བྱའོ། འོ་དེ་འདྲ་ཅིག་ཡིན། ཡུས་ཆེ་མི་སྒོམ་ཟེར་ཡུས་ཆེ་མི་སྒོམ་ཞེས་པ་ནི་རང་རེས་གཞན་ལ་ཕན་ཅུང་ཤས་ཅིག་བྱས་པས་ཡུས་ཀྱིས་ཀུན་ཏུ་ངག་ཏུ་འདོན་ཞིང་བགྲང་བའི་རྣམ་པ་མི་བྱ་སྟེ། བགྲང་བའི་རྣམ་པ་མི་བྱ་སྟེ། དྲིན་གྱིས་ཡུས་རིང་ན

མི་རུང་བ། མི་རུང་བ་བ། མི་རུང་བ་ལ་བས། འོངས་པས་མི་རུང་བ་སོགས་ཀྱི་དམ་ཚིག་རྣམས་དང་འགལ་བའི་ཕྱིར། ཟེར་ད་ནི། ཀོ་ལོང་བསྡམ་པར་མི་བྱ། ཟེར་མཁན་ཅིག་འདུག་ག་འདི་ལ་ཀོ་ལོང་ཀོ་ལོང་མི་བསྡམ། ཀོ་ལོང་མི་བསྡམ། ཀོ་ལོང་ཟེར་ན་གང་ཟེར། ད་ཀོ་ལོང་མི་བསྡམ། ཟེར་མཁན་ནི་དེ་ཟེར་མཁན་ཅིག་འདུག་ག།

མཐུན་རྐྱེན་ཡིད་བཞིན་སྒྲུབ་པར་མཛོད། དེ་འདྲའི་སྲུང་མ་རྫོགས་ལ་ཡོད་ན་ཀོ་ལོང་ཕྲ། ཁོའི་ཡི་གེ་ཀོ་ལོང་ནི་ཡི་གེ་ནི་ཡོ། ཀོ་ལོང་ཕྲག་དོག་མ་མཛད་པར། ད་རང་ལ་བསྙེན་བཀུར་སོགས་ཀྱི་ལྟོས་མེད་ཅུང་ཟད་བྱུང་བ་དེ་འདྲ་གི་ལྟོས་མེད་ཀོ་ལོང་སོགས་ཀྱི་ལྟོས་མེད་ཅུང་ཟད་བྱུང་བ་དེ་འདྲ་ལ་དེ་ནི་གང་ཟེར་ཀོ་པ་དང་རླུང་ལང་ལ་སོགས་པ་དང་ཕྲག་དོག་རྣམ་པ་ལ་སོགས་པ་དེ་འདྲ་མི་བྱེད། མ་བྱེད། དེ་མ་མཛད་པ། ཀོ་ལོང་སོགས་བྱས་པ་ཡིན་ན་ཤ་ངན་དགོད་པར་མི་རུང་ཤ་གཞན་ལ་ཤ་ངན་པ་དགོད་པ་དེ་འདྲ་བྱས་མི་ཆོག་ཟེར་བསླབ་བྱ་ལ་ཡོད་པས་དེ་ཚོ་མི་རུང་བ་བྱེད་པའི་དམ་ཚིག་དང་འགལ་བའི་ཆོས་དེ་འདྲ་བྱེད་ཀྱི་ཡིན་པས་ཀོ་ལོང་ཕྲག་དོག་མ་བྱེད་པ་དེ་རང་བས་གེགས་དགོས་ལ་ནི་རང་ཡོད། ཡུད་ཙམ་མི་བྱ་ས་ཞེས་པ་ནི་བསྒོམ་པའི་སྐབས་ཀྱི་བརྩོན་འགྲུས་རྩོམ་པའི་ཚུལ་སྟོན་ཏེ་བསྒོམ་པའི་སྐབས་ཀྱི་བརྩོན་འགྲུས་རྩོམ་པས་བསྒོམ་པའི་སྐབས་ཀྱི་བརྩོན་འགྲུས་རྩོམ་པའི་ཚུལ་སྟོན་ཏེ། དང་པོ། གསར་ངད་ཅུང་ཞིག་བྱས་ནས་བོར། བོར་འཇོག་པས་མི་འོང་སྟེ་དུས་ཀུན་ཏུ་ཆུ་བོ་ཆེན་པོའི་རྒྱུན་ལྟར་བར་མ་ཆད་ཅིང་བར་བར་མ་ཆད་ཅིང་གཞུ་མོའི་རྒྱུད་གཞུ་མོའི་རྒྱུད་ལྟར་དྲང་ཐང་པའི་སྒོ་ནས་བརྩོན་དགོས་ཏེ་ས་ད་ནི་དེ་ཡིན་པས་གང་ཟེར་ཡུད་ཙམ། ཡུད་ཙམ་མི་བྱ་ཞེས་པ་ནི་བསྒོམ་པའི་སྐབས་ཀྱི་བརྩོན་འགྲུས་རྩོམ་པའི་ཚུལ་བསྒོམ་པའི་སྐབས་ཀྱི་བརྩོན་འགྲུས་རྩོམ་པའི་ཚུལ་སྟོན་ཏེ་དང་པོ་གསར་ངེས། གསར་ངད་ཟེར་ནི་ཁ་ཆེ་ཉག་ཡོར་བའི་ཅིག་དོན་སོགས་དང་པོར། དང་པོར་གསར་ངད་བྱས་ནས། བོར་འཇོག་པས་མི་འོང་སྟེ།

བསྔགས་འོས་བསྔགས་བསྟོད་ལས། ཁྱད་པར་འཕགས་པར་བགྱི་བ་ལ། ཁྱོད་ལ་ཐང་ལོས་དགའ་མ་བྱུང། ཁྱད་པར་ཁྱད་པར་འཕགས་པར་བགྱི་བ་ལ་ཁྱོད་ལ་ཐང་ལོས་དགའ་མ་བྱུང། ཅིའི་ཕྱིར་ཁྱོད་ཀྱི་ཁྱད་པར་རྣམས། ཐོག་དྲུང་རིམ་པར་ཐོག་དྲུང་རིམ་པར་དབྱེར་མ་མཆིས་ཅེས་གསུངས་པ་ལྟར་རོ། དོན་དག་གོ་བརྡ། གང་ཟག་པ་ཁྱོད་ཀྱི་ཁྱད་པར་འཕགས་པ་ལ་ཁྱོད་ལ་ཐང་ལྷོད་རེས་འགའ་ཐང་གིས་བྱས་རེས་འགའ་ལྷོད་པོ་བྱས་དེ་འདྲ་མ་ཡིན་པ། ཐང་ལྷོད་མ་གོ་ཐང་ལྷོད་འགའ་མ་བྱུང་ས་ཐང་ང་དང་ལྷོད་པ་གཉིས་པོ་དེ་རེས་འགའ་གཅིག་གིས་བྲེད་པོ་བྱས་པ་བྱས་དེ་ནི་རེས་འགའ་གཅིག་གིས་དེ་ལྷོད་ནས་བྱ་བ་དེ་འདྲ་མ་ཡིན་པ། ཨོ་ད་ཉག་གི་འདི་དང་གཅིག་པ་ཆུ་རྒྱུན་ནང་བཞིན་བྱས། བརྩོན་པ་ནི་རང་ཡིན་པས། དེའི་ཕྱིར་ཁྱོད་ཀྱི་ཁྱད་པར་རྣམས་ཐོག་འོག་རིམ་པར་ཆེས་དབྱེར་མ་མཆིས་ཞེས་གསུངས་པ་ལྟར་རོ། འོར། འོར་ཆེ་མི་འདོད་ཅེས་པ་ནི་འོར་ཆེ་མི་འདོད་ཅེས་པ་ནི། ཕན་ཅུང་ཞིག་བྱས་པའི་ལན། དེ་མ་ཐག་རེ་བ་ལྟ་བུའོ། ད་དེ་ཡས་མ་བྱས། འཕེན། ཧ། གཞན་དག་ལ་ཕན་ཅུང་ཟད་ཅིག་བཏགས་པ་ཡིན་ན་ཕན་ཅུང་ཞིག་བྱས་པའི་ལན་དེ་དེ་མ་ཐག་ལ་ཚུར་རེ་བ་ཡོང་བས་ཉིན་རེ་རེ་བ་མ་བྱས། སེམས་ཅན་ལ་ཕན་པ་བཏགས་སོང་ན་སེམས་ཅན་ལ་ཧ་ཕན་པ་བྱས་སོང་ན་ཚུར་ཕན་པའི་ལན་རེ་བ་དེ་གཙང་ནས་མི་བྱེད་བ་བ་འདི་རེ་བྱེད་འགྱུར་སེམས་པ་ཡིན། ལན་ཕན་རེ་བ་མེད། དེ་ལྟ་བུའི་རིགས་ལ། གཅིག་བྱས་དེ་ལྟ་བུའི་དེ་འདྲའི་རིགས་ལ། བཟང་བྱས་མ་བྱས་མི་འདུག། འོར་ཆེ་ཟེར་བ་ཙམ་ཡང་ཁ་ནས་མི་འོང་བ་འདུག་ཅེས་པ་ལྟ་བུ་སྤང་བར་བྱའོ།

བཞེངས་པས་ལེགས་པར་འཁྲུངས་ཏེ་བཞག་ནས་ཐུགས་རངས་པས་བཞག་ནས་ཐུགས་རངས་པའི་གསུང་བྱོན་པ་ནི། རང་གི་མོས་པ་མང་བའི་རྒྱུས། རང་གི་མོས་པ་མང་བའི་རྒྱུས་སྡུག་བསྔལ་གཏམ་ངན་ཁྱད་བསད་ནས་བདག་འཛིན་འདུལ་བའི།

བཞག་ནས་ཐུགས་རངས་པའི་གསུང་བྱོན་པ་ནི་རང་གི་མོས་པ་མང་བའི་རྒྱུས། སྡུག་བསྔལ་གཏམ་ངན་ཁྱད་བསད་ནས་བདག་འཛིན་འདུལ་བའི་གདམས་ངག་ཞུས་ད་ནི་ཤི་ཡང་མི་འགྱོད་མི་འགྱོད་དོ་ཞེས་གསུངས་སོ། དེ་དག་གིས་ཀུན་རྫོབ་བྱང་ཆུབ་སེམས་སྦྱོང་བ་བཤད་ཟིན་ཏོ། ས་དག་གོང་དུ་དེ་གྱིས་བཤད་ཀྱི་ཡོངས་རྫོགས་རིང་པོ་ཀུན་རྫོབ་བྱང་ཆུབ་སེམས་སྦྱོང་བའི་རིམ་པ་པས། ཀུན་རྫོབ་བྱང་ཆུབ་སེམས།

དོན་དམ་བྱང་ཆུབ་སེམས་སྦྱོང་བསྟན་པའི་དུས། དོན་དམ་བྱང་ཆུབ་ཀྱི་སེམས་སྦྱོང་གི་གདམས་པ་དངོས་སོ། དང་པོ་ནི། གང་ལ་སྟོན་པའི་ཡུལ་དང་པོ་ནི། སྣོད་རུང་གི་ཆོས་དང་ལྡན་པ་ལ་བསྟན་པར་བྱ་ཡི། གཞན་དུ་ན་ཉེས་པར་འགྱུར་བའི་ཕྱིར་རོ།

དུ་བ་ལས་ནི་མེར་ཤེས་ལྟར་ཆུ་སྐྱར་ལས་ནི་ཆུར་ཤེས་ལྟར། བྱང་ཆུབ་སེམས་དཔའ་བློ་ལྡན་གྱི་རིགས་ནི་མཚན་མ་དག་ལས་ཤེས། ཅེས་གསུངས་པ་ལྟར་ཕྱི་རོལ་གྱི་ལུས་ངག་གི་མཚན་མ་ལས་དཔག་པར་ནུས་སོ། ཕྱི་རོལ་གྱི་ལུས་ངག་གི་མཚན་མ་ལས་དཔག་ནུས་པས། ས་ད་མཚན་མ་ཇི་ལྟ་བུ་ཡིན་ཞེ་ན། ས་ད་ནི་ཟླ་བ་གྲགས་པའི་དབུ་མ་འཇུག་པ་ནང་ལ་ཡོད་པས། སྟོང་པ་ཉིད་ཀྱི་གཏམ་གསར་དུ་ཐོས་པའི་ཚེ། དགའ་མགུ་རངས་པ། དེས་དྲངས་པའི་ལུས་ཀྱི་མཚན་མ་བ་སྤུ་ལྡང། མིག་ནས་མཆི་མ་འཁྲུག་པ་སོགས་མི་འཁྲུལ་བའི་མཚན་མ་འབྱུང་བར་འགྱུར་ཏེ། ཟེར་བ་དེ་དེ་བས་ཆེས་དོན་དང་ཆེས་འབྱོར་ཇི་ཙམ་སྟོང་ཉིད་ཤོད་སའི་ཡུལ་དེ་ག་འདྲས་ཡིན་མིན་དེ་ལྟ་ཡས་པོ་ལུས་ཀྱི་མཚན་མ་དང་ངག་གི་མཚན་མ་ལུས་ཀྱི་མཚན་མ་གོ་གཙོ་བོ་ནི་ནི་ལུས་ཀྱི་མཚན་མ་གོ། བ་ངའོ། སྟོང་པ་ཉིད་ཀྱི་ཨོ་སྟོང་པ་ཉིད་ཀྱི་གཏམ་ཁྲུས་ཁྲུས་ཟེར་ནས་དེ་ནི་དགའ་མགུ་ཡི་རང་ཨོ་བྱེད། ངས་ཁྱེད་ལ་འདི་ཟེར་ཡས་དེ་ཨ་ལས་སྟོང་པ་སྟོང་པ་ཉིད་ཀྱི་དོན་དག་ཅིག་ཁོ་གོ་རོགས་ད། འོངས་པས། སྟོང་པ་ཉིད་ཀྱི་ད་གཞན་སྐད་ཅིག་གིས་ཡ་བོ་ནམ་ཟླར།

དཔལ་ལྡན་ཟླ་བ་དང་མགོན་པོ་ཀླུ་སྒྲུབ་ཀྱི་མཚན་དེ་འདྲ་གོ་དུས་ཙམ་ནས་དེ་ནས་དགའ་མགུ་ཡི་རང་རྒྱལ་ཡང་ཁོ་ཚོ་སྟོང་ཉིད་སྟོང་གི་ཨ་རྗེ་བླ་མ་དང་འོ་དེ་འདྲ་གི་མཚན་ཐོས་པ་ཙམ་གྱིས་ཡང་དེ་ནས་དགའ་ཚོར་ཆེན་པོ་འོ་དེ་འདྲ་ཡོང་གི་དེ་ཚོ་འོ་དེ་དེས་དྲངས་པའི་ལུས་ཀྱི་མཚན་མ་བ་སྤུ་ལྡང་ཞིང་མིག་ནས་མཆི་མ་འཁྲུག་པ་སོགས་མི་འཁྲུལ་བའི་མཚན་མ་འབྱུང་སྟེ་འཇུག་པ་ལས་དབུ་མ་འཇུག་གི་ལུགས་དཔལ་ལྡན་ཟླ་སོ་སོའི་སྐྱེ་བོའི་དུས་ནའང་སྟོང་པ་ཉིད་ཐོས་ནས་ནང་དུ་རབ་ཏུ་དགའ་བ་ཡང་དང་ཡང་དུ་རབ་ཏུ་དགའ་བ་ལས་བྱུང་མཆི་མས་མིག་བརླན་ཞིང་ལུས་ཀྱི་བ་སྤུ་ལྡང་བར་གྱུར་པ་གང་ཡིན་པ་དེ་ལ་རྫོགས་པའི་སངས་རྒྱས་བློ་ཡི་ས་བོན་ཡོད་དེ་ཉིད་ཉེ་བར་བསྟན་པའི་སྣོད་ནི་དེ་ཡིན་ཏེ་ཞེས་གསུངས། དབུ་མ་འཇུག་པའི་ཚིག། སྣོད་མིན་ལ་བཤད་ན་འགའ་ཞིག་མི་མོས། སྣོད་མིན་པར་བཤད་ན་འགའ་ཞིག་མི་མོས། འགའ་ཞིག་སྐྲག་པའི་སྒོ་ནས་སྟོང་ཉིད་སྤོང་བར་འགྱུར། སྟོང་པ་ཉིད་ལ་ལྟ་ཉེས་ན་ཤེས་རབ་ཆུང་རྣམས་ཕུང་བར་འགྱུར། དེ་ནི་ཆད་ལྟ་ལ་ལྷུང། ལོག་ལྟ་ལྟ་བ་མང་གི་ཅིག་ལྟ་ངན་མང་གི་འཇིག། སྟོང་པ་ཉིད་སྐྲག་པའི་སྟོང་ཉིད་སྤོང་བར་འགྱུར། སྤངས་ན་བཅོམ་ལྡན་འདས་ཀྱི་བསྟན་པའི་སྙིང་པོ་སུན་ཕྱུང་བས་ཆོས་སྤངས་པའི་ལས་དབང་གིས་ངན་འགྲོ་མུ་མེད་དུ་འཁྱམ་པའི་ཕྱིར་རོ། འགའ་ཞིག་ལ་མོས་པ་ལྟར་སྣང་ཡོད་ཀྱང་སྟོང་པ་ཉིད་ཀྱི་དོན་ལོག་པར་བཟུང་བའི་དབང་གིས་སྟོང་པའི་དོན་མེད་པའི་དོན་ནོ་སྙམ་དུ་འཁྲུལ་ནས་དཀར་ནག་གི་ལས་འབྲས་ཁྱད་དུ་གསོད་པའི་གཡང་ས་ཆེན་པོར་ལྷུང་བར་འགྱུར་བའི་ཕྱིར་རོ། ཟེར་ད་སྟོང་པ་ཉིད་འགའ་ཞིག་སྟོང་པ་ཉིད་ཀྱི་མོས་པ་ལྟར་སྣང་དེ་འདྲ་ཡོད་ན་ཡང་སྟོང་པ་ཉིད་ཀྱི་དོན་གོ་ལོག་པར་སོང། རང་བཞིན་གྱིས་མེད་ཟེར་ན་མེད་པར་མེད་པར་གོ་རྐྱང་བྱེད། རང་བཞིན་གྱིས་ན་མེད་ན་མེད་བྱེད་ན་གོ་ནས། དེ་ནི་དཀར་ནག་ལས་དཀར་ནག་གི་ལས་འབྲས་ཁྱད་དུ་གསོད་པའི་གཡང་ས་ཆེན་པོར་གཏོང་རྒྱུའི་ཕྱིར་རོ། སྔར་བཤད་པ་ལྟ་བུའི་སྣོད་ཀྱི་མཚན་ཉིད་དང་ལྡན་པ་ལ་བཤད་ན། སྟོང་པ་རྟེན་འབྱུང་གི་དོན་ཕྱིན་ཅི་མ་ལོག་པར་གོ་ནས་སྟོང་ཉིད་ལ་ཐོས་བསམ་བསྒོམས་པས་ཉམས་སུ་ལེན་པའི་སྣོད་རུང་གི་རྒྱུར། ད་དེ་གོ་ན་སྟོང་པ་རྟེན་འབྱུང་གི་དོན་དུ་གོ་ན་སྔར་བཤད་པའི་སྟོང་ཉིད་ཀྱི་མཚན་ཉིད་དང་ལྡན་པ་བཤད་ན་སྣོད་རུང་དེ་འདྲ་ལ་བཤད་ན། སྟོང་པ་རྟེན་འབྱུང་གི་དོན་ཕྱིན་ཅི་མ་ལོག་པར་གོ་ནས་སྟོང་ཉིད་ལ་ཐོས་བསམ་བསྒོམ་པས་ཉམས་སུ་ལེན་པའི་སྣོད་རུང་གི་རྒྱུར། སྟོང་ཉིད་ལ་ཐོས་བསམ་བསྒོམ་པའི་སྣོད་རུང་གི་རྒྱུར་དེ་ནི་རང་ཉིད་ཚུལ་ཁྲིམས་རྣམ་པར་དག་པ་སྲུང་བ་སོགས་ཐབས་ཀྱི་ཆ་རྣམས་དང་ལྡན་པའི་སྒོ་ནས་སོ། སྟོང་ཉིད་དེ་ནི། སྟོང་ཉིད་བསྒོམས་པས་ཉམས་སུ་ལེན་པའི་ཚེ་རབས་འདི་དང་ཕྱི་མ་ག་དུས་ཡིན་ན་ཡང་སྟོང་ཉིད་བསྒོམས་པས་ཉམས་སུ་ལེན་པའི་རྒྱུར་རང་ཉིད་ཚུལ་ཁྲིམས་རྣམ་པར་དག་པ་ལ་བརྩོན་པ། དེ་བས་ཀྱང་སྟོང་ཉིད་ཉན་འདོད་མཁན་སྣོད་རུང་ངོ་མ་དེ་ཚོ་ཡིན་ན་ཇི་འདྲ་ཡོང་རྒྱུ་བས། ཚུལ་ཁྲིམས་རྣམ་པར་དག་པ་སྲུང་བ་སོགས་ཐབས་ཆ་རྣམས་དང་ཐབས་ཀྱི་ཆ་ཐབས་ཆ་རྣམས་དང་ལྡན་པའི་སྒོ་ནས་སྟོང་པ་ཉིད་ཀྱི་རྟོགས་པ། ཐར་ལམ་རྣམ་པར་དག་པར་འགྱུར་བའི་ཕྱིར་ཏེ་འཇུག་པ་ལས་རྟག་ཏུ་ཚུལ་ཁྲིམས་བླངས་ཏེ་གནས་པར་འགྱུར། སྦྱིན་པ་གཏོང་བར་འགྱུར་ཞིང་སྙིང་རྗེའང་བསྟེན་པར་བྱེད། བཟོད་པ་བསྒོམ་བྱེད་དེ་དགེ་བ་བྱང་ཆུབ་ཏུ། འགྲོ་བ་དགྲོལ་བར་བྱ་ཕྱིར་ཡོངས་སུ་བསྔོ་བྱེད་ཅིང། རྫོགས་པའི་བྱང་ཆུབ་སེམས་དཔའ་རྣམས་ལ་གུས་པར་བྱེད་ཅེས་པ་ལྟར་རོ། ཟེར་བ་ད། སྟོང་པ་རྟེན་འབྱུང་གི་དོན་སྟོང་ཧ་གོ་མཁན་ཅིག་ཡིན་ན་དེ་ནི་རང་རྟག་ཏུ་དེ་ནི་སྟོང་ཉིད་ཀྱི་དོན་བསྒོམ་པ་ཚེ་རབས་མང་པོའི་ནང་ཡོང་བའི་ཆེད་དུ་རང་ཉིད་རྟག་ཏུ་ཚུལ་ཁྲིམས་རྣམ་པར་དག་པ་ལ་གནས། དེ་ནི་སྦྱིན་པ་གཏོང་བར་འགྱུར་ཞིང་སྟོང་པ་ཉིད་དོན་ཉན་དགོས་བྱུང་ན་དེ་ནི་སྦྱིན་པ་མ་བཏང་ན་དབུལ་པོར་ཕྱིན་སོང་ན་དེ་ནི་ཟས་གོས་ལ་དབང་དུ་བསྡུ་རྒྱུ་ལས་སྟོང་ཉིད་ཉན་པའི་གོ་སྐབས་མི་ཡོང་བ་ཁོ་བོའི་རྐྱེན་གྱིས་སྦྱིན་པ་གཏོང་བར་འགྱུར་ཞིང་གཞན་སྡུག་བསྔལ་བ་ལ་སྙིང་རྗེ་དེ་ཚོ་བསྟེན་པར་བྱེད། བཟོད་པ་བསྒོམ་བྱེད་བཟོད་པ་མ་བསྒོམ་ན་ཡང། ལུས་ལ་སོགས་པ་མཛེས་པ་དེ་མི་ཡོང་བས་དེ་ནི་ཡང་སྟོང་པ་ཉིད་ཀྱི་ཆོས་ཉན་དུས་བཙལ་ནས་གཞན་གྱི་ད་གང་ཟག་པ་ཡང་གོ། སྟོང་པ་ཉིད་ཀྱི་ཆོས་ཤོད་ས་དེ་ལས་ཆུང་ཟད་མཛེས་པ་དག་ག་ཅིག་ཡོད་ན་ཡང་གོ་དེ་ཤོད་ཉན་འདོད་ཡོད་པ་ཡང། བྱས་དེ་ཚོ་གཙང་གི་མོ་སྟུག་པོ་འདྲ་ཡིན་ན་ཡང་གང་བྱས་ནས་དེ་བྱ་བར་ཤོག། འོ་དེ་འདྲའི་རྐྱེན་གྱིས་བཟོད་པ་སྒོམ་བྱེད་དེ་དགེ་བ་བྱང་ཆུབ་ཏུ་དགེ་བ་དེ་ཡང་རྫོགས་པའི་བྱང་ཆུབ་ཏུ་བསྔོ་བར་བྱེད་ཅིང། རྫོགས་པའི་བྱང་ཆུབ་སེམས་དཔའ་རྣམས་ལ་དེ་འདྲའི་སྟོང་ཉིད་རྟོགས་པའི་སེམས་དཔའ་རྣམས་ལ་གུས་པ་བྱེད་པའོ་དེ་འདྲ་ཡོང་གི་པས་ཅེས་པ་ལྟར་རོ། སྟོང་ཉིད་ཀྱི་དོན་ཤེས་པ་ལ་རོ། དེ་འདྲའི་གི་ཆད་ལྟ་ལ་ལྷུང་བའི་གེགས་དང་ཉེན་ཁ་མ་ཡོང་བའི་དོན་དུ་རོ། བསྒོམས་པའི་འོག་དེ་བས། ཆད་གཅིག་ལ། ང་ཚོ་དཔེ་བྱས་ན། དང་པོ་ང་ཚོ་བྱེ་བྲག་སྨྲ་བ་མདོ་སྡེ་པ་ལ་ལྟ་བུ་དངོས་པོ་འདོད་པ་རྣམས་ཀྱི་གོ་འདོད་ལུགས་སྦྱོར་བ། བསྒོམས་པས། ལས་དང་པོ་ཆོས་དེ་ཚོ་ཡོད་སྟངས་གོ་བ་ཤེས། བསྒོམས་པས་བོད་པས། འདི་གའི་བརྟན་པོ་ཅིག་ཧ་གོ་བ་ཡིན་ན། མི་རྟག་པ་ག་འདྲས་རེད་འདུག། དེ་འདྲའི་རགས་པ་གི་འགྲོ་སྟངས་འདི་གའི་ག་འདྲས་རེད་འདུག།

བརྟན་པ་ཐོབ་ནས་གསང་བ་བསྟན། བརྟན་པ་ཐོབ་ནས་གསང་བ་བསྟན། ཞེས་གསུངས་ཏེ་སྤྱིར། ཐེག་པ་ཆེན་པོའི་རིགས་ཅན་ལམ་ལ་ཞུགས་པའི་ཚུལ་ལ། ཐོག་མར་སྟོང་པ་ཉིད་ཀྱི་ལྟ་བ་བརྟན་པར་བྱས་ནས་ཕྱིས་ཐབས་ཀྱི་ཆ་ལ་འཇུག་པ་ཡོད་མོད། ཐེག་པ་ཆེན་པོའི་རིགས་ཅན་ལམ་ལ་འཇུག་པ་ལ་ཐོག་མར་སྟོང་ཉིད་ཀྱི་ལྟ་བ་སྟོང་ཉིད་ཀྱི་ལྟ་བ་བརྟན་པར་བྱས་ནས་ཕྱིས་ཐབས་ཀྱི་ཆ་ལ་འཇུག་པའང་ཡོད་མོད། འོན་ཀྱང་འདི་པའི་ལུགས་ཀྱི་ཐོག་མར་སྔོན་འགྲོ་རྟེན་གྱི་ཆོས་བཞི་སེམས་པ་དང་དངོས་གཞི་གཞན་དོན་དང་བྱང་ཆུབ་དོན་གཉེར་གྱི་གཞན་དོན་དང་བྱང་ཆུབ་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་ཡན་ལག་དང་བཅས་པ་ལེགས་པར་གོམས་པ་ལས། ཐབས་ཀྱི་ཆ་ལ་གོམས་པ་བརྟན་པའི་རྗེས་སུ་གསང་བ། དོན་དམ་པའི་བྱང་ཆུབ་ཀྱི་སེམས། བྱང་ཆུབ་ཀྱི་སེམས་བྱང་ཆུབ་ཀྱི་སེམས་སྦྱོང་སྟོན་པའི་ལུགས་ཡིན་ནོ། སྤྱིར་བཏང་ཐེག་པ་ཆེན་པོའི་ལམ་ལ་འཇུག་ཚུལ་དེ་ལ། ཐེག་པ་ཆེན་པོའི་རིགས་ཅན་དབང་རྣོན་ཡིན་ན་སྟོང་པ་ཉིད་ཀྱི་དོན་སྔོན་དུ་རྟོགས། སྟོང་པ་ཉིད་དོན་སྔོན་དུ་རྟོགས་པའི་རྗེས་ལ་ཐབས་བྱང་ཆུབ་ཀྱི་སེམས་བསྒོམ་པ་དང།

རྟུལ་པོ་ལ་ངེས་པ་མེད། ཡིན་ན་ཡང་སྐབས་དོན་ནི་དོན་དམ་བྱང་ཆུབ་ཀྱི་སེམས་སྦྱོང་ནི་བྱེད་དུས་ཚེ་ནི་ག་འདྲས་ཅིག་བ་ཟེར་ན་ཐབས་ཀྱི་ཆ་དེ་གདོང་ལ་བརྟན་པ་ཞིག་བྱས། ཐབས་ཀྱི་ཆ་དེ་གདོང་ལ་བརྟན་པ་ད་ནི་དང་སྤྱོད་འཇུག་གི་གསུང་སྟངས་དེ་གཅིག་པ་ཡིན་གཅིག་པར་འགྱུར་ནི་བྲོས་སོང། སྤྱོད་འཇུག་ལས་ཡིན་ན་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་ཐབས་སུ་གསུངས། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་སྔོན་ལ་སྦྱིན་སོགས་ཕར་ཕྱིན་དྲུག་གི་ཉམས་ལེན་དེ་གདོང་ལ་གསུངས་ཡོད།

ཐོག་མར་འོན་ཀྱང་འདི་པའི་ལུགས་ཀྱི་ཐོག་མར་སྔོན་འགྲོ་རྟེན་གྱི་ཆོས་བཞི་བསམ་པ་སོགས་སྔོན་འགྲོ་རྟེན་གྱི་ཆོས་གོ་ག་ཟེར་ན་དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ། ལས་འབྲས། སྐྱབས་འགྲོ། འཁོར་བའི་ཉེས་དམིགས། འོ། དེ་འདྲའི་ཆོས་བཞི་པོ་དེ་གདོང་ལ་བྱེད། དེ་ནས་གཞན་དོན་དོན་གཉེར་བྱང་ཆུབ་དོན་གཉེར་གྱི་སེམས་ཡན་ལག་དང་བཅས་པ་དེ་ཚོ་ལ་ལེགས་པར་གོམས་པར་བྱས།

མ་སྐྱེས་རིག་པའི་གཤིས་ལ་དཔྱད། གཉེན་པོ་ཉིད་ཀྱང་རང་སར་གྲོལ། ལམ་གྱི་ངོ་བོ་ཀུན་གཞིའི་ངང་ལ་བཞག། ཅེས་གསུངས་ཏེ། དེ་ལ་ཚིག་རྐང་དང་པོས་ནི། དེ་ལ་ཚིག་རྐང་དང་པོས་ནི། གཟུང་བས་བསྡུས་པའི་ཆོས་རྣམས་བདེན་མེད་དུ་གཏན་ལ་དབབ་ཚུལ། ཆོས་རྣམས་རྨི་ལམ་ལྟ་བུར་བསམ། གཟུང་བ། གཟུང་བ་ཡུལ་གཟུང་བས་བསྡུས་པའི་ཆོས་རྣམས་བདེན་མེད་དུ་དབབ་ཚུལ། གཉིས་པས་འཛིན་པས་བསྡུས་པའི་ཆོས་རྣམས་བདེན་མེད་དུ་དབབ་ཚུལ། མ་སྐྱེས་རིག་པའི་གཤིས་ལ་དཔྱད། ཡུལ་ཅན་གོ། ད་གཟུང་བ་དང་འཛིན་པ་ཟེར་ན་ཡུལ་དང་ཡུལ་ཅན་གཉིས། ཡུལ་གོ་བདེན་པར་མེད་ཚུལ་དེ་སྔོན་ལ་བསམ། དེ་ནས་དེ་རྟོགས་པའི་ཡེ་ཤེས་བདེན་པར་མེད་ཚུལ་དེ་གཉིས་པ་གོ་ལ་བསམ་གཟུང་བ་དེའི་ནི་གོ་གཉིས་པས་ནི་འཛིན་པས་བསྡུས་པའི་ཆོས་རྣམས་བདེན་མེད་དུ་བསམ་གསུངས་གསུམ་པས་ནི་དཔྱོད་མཁན་རང་ཉིད་ཀྱང་དཔྱོད་པ་པོ་རང་ཉིད་ཀྱང་བདེན་མེད་དུ་ཤེས་ཏེ། དེ་རྣམས་ནི་ད་གོ་བྱས་སོ། རེ་མ་སོང།

འཇོག་སྒོམ་གྱི་སྒོ་ནས་མཉམ་བཞག་ཏུ་སྐྱོང་བའི་རིམ་པ་ཡིན་ལ། རྐང་པ་གསུམ་པ་གོ་ལ་ག་ཟེར་ན་ལས་བྱེད་ནུས་པའི་ངོ་བོ། གཉེན་པོ་ཉིད་ཀྱང་རང་སར་གྲོལ། ལམ་གྱི་ངོ་བོ་ཀུན་གཞིའི་ངང་ལ་བཞག་ཟེར་མཁན་ནི་ལམ་གྱི་ངོ་བོ་ཀུན་གཞིའི་ངང་ལ་བཞག་ཟིན་གྱི་ནི། ལམ་གྱི་ངོ་བོ་ཀུན་གཞིའི་ངང་ལ་བཞག། རྐང་པ་ཐ་མ་ནི། དཔྱད་ནས་དཔྱད་ནས་མ་རྙེད་པའི་དོན་ལ་བྱིང་རྒོད་དང་བྲལ་བར་འཇོག་སྒོམ་གྱི་སྒོ་ནས་མཉམ་བཞག་ཏུ་སྐྱོང་བའི་རིམ་པ་ཡིན་ལ། ཀུན་གཞིའི་ངོ་ལ་ཀུན་གཞིའི། ཀུན་གཞིའི་ངང་ལ་བཞག་ཟེར་ཀུན་གཞི་ཟེར་མཁན་དེ། བུ་རུ་ཀུན་གཞི་རྣམ་ཤེས་ཟེར་མཁན་ཀུན་གཞི་དེ་འདྲ་མིན་པ་རེད་ཟེར།

ཐུན་མཚམས་སྒྱུ་མའི་སྐྱེས་བུར་སྐྱེས་བུར་བྱ། ཞེས་འོག་ནས་སྟོན་ཏེ་དེ་དག་གིས་དོན་དམ། དོན་དམ་བྱང་ཆུབ་བྱང་ཆུབ་ཀྱི་སེམས་བསྒོམ་པའི་རིམ་པ་སྟོན་པར་འཆད་ཁ་བ་ཆེན་པོའི་གསུང་ཆད་ལྷག་མེད་པའོ། བཅོམ་ལྡན་འདས་ཀྱིས་བསྟན་པའི་སྙིང་པོ་སྟོང་པ་ཉིད་ཀྱི་དོན། དྲང་ངེས་ཀྱི་གསུང་རབ་ཀྱི་ཚུལ་ཕྱིན་ཅི་མ་ལོག་པར་གཏན་ལ་འབེབས་པ། གཏན་ལ་འབེབས་པར་ལུང། ལུང་བསྟན་པ་གཏན་ལ་འབེབས་པར་ལུང་བསྟན་པ། མགོན་པོ་ཀླུ་སྒྲུབ་ཡབ་སྲས་ཀྱི་རྗེས་སུ་འབྲངས་ནས། འཕགས་པ་ཟླ་བའི་ཞབས་ཀྱི་ཞལ་སྔ་ནས་བདག་མེད་པའི་དོན་གཏན་ལ་དབབ་པ་ཉིད། རྒྱལ་བའི་དགོངས་པ་ཕྱིན་ཅི་མ་ལོག་པར་བཀྲལ་བར་ཇོ་བོ་ཆེན་པོ་ཇོ་བོ་ཆེན་པོ་ལྷ་གཅིག་བཞེད་དེ། སྟོང་ཉིད་གང་གིས་རྟོགས་ཤེ་ན་དེ་བཞིན་གཤེགས་པས་ལུང་བསྟན་ཅིང་ཆོས་ཉིད་བདེན་པ་གཟིགས་པ་ཡི་ཀླུ་སྒྲུབ་སློབ་མ་ཟླ་གྲགས་ཡིན། དེ་ལས་བརྒྱུད་པའི་མན་ངག་ནི་ཆོས་ཉིད་བདེན་པ་རྟོགས་པར་འགྱུར་ཞེས་བཞེད་པ་ལྟར་ཞེས་བཞེད་པ་དང།

དེ་སྤོང་བ་ལ་བདག་མེད་ཀྱི་ལྟ་བ་གཏན་ལ་དབབ་དགོས་ཤིང་གཏན་ལ་དབབ་པའི་ཚུལ་དང་པོ་ནི། མ་རིག་པ་ནི་རིག་པའི་མི་མཐུན་ཕྱོགས་སུ་གྱུར་པ་ཡིན་ལ། མ་རིག་པ་ནི་རིག་པའི་མི་མཐུན་ཕྱོགས་ཡིན། མ་རིག་པ་ནི་རིག་པའི་མི་མཐུན་ཕྱོགས་ཡིན་ཟེར་ན་རིག་པ་དེ་ཡང་དེ་ཡང་རིག་པ་ལས་དེ་ཡང་རིག་པ་ལས་གཞན་ཙམ་དང་རིག་པ་བཀག་ཙམ་གྱི་མེད་པ་མི་མཐུན་ཕྱོགས་མ་ཡིན་ཞིང། རིག་པའི་འགལ་ཟླ་མི་མཐུན་ཕྱོགས་སུ་གྱུར་པའོ། རིག་པ་ཡང་རིག་པ་གང་གང་ཡང་རུང་བ་ལ་མི་བྱ་ཡི། བདག་མེད་རྟོགས་པའི་ཤེས་རབ་ཟེར། བདག་མེད་རྟོགས་པའི་ཤེས་རབ་ཀྱི་འགལ་ཟླ་མི་མཐུན་ཕྱོགས་སུ་གྱུར་པ་དེ་ལ་མ་རིག་པ་ཟེར། ས་འོག་རྗེ་བླ་མས་གཏན་ལ་དབབ་པའི་དགེ་གོང་ཐིག་པས། བདག་མེད་རྟོགས་པས་བདག་མེད་པའི་དོན་རྟོགས་པའི་ཤེས་རབ། དེ་བས་ན་དེ་ནི་བདག་ཏུ་སྒྲོ་འདོགས་པ་ཡིན་ལ་དེ་ལ་ནི་གང་ཟག་དང་ཆོས་ཀྱི་བདག་ཏུ་འཛིན་པ་གཉིས་སོ། དེ་དག་གི་དམིགས་ཡུལ་གང་ཟག་དང་ཆོས་ཀྱི་སྟེང་དུ་དེ་དག་གི་དམིགས་ཡུལ་གང་ཟག་དང་ཆོས་ཀྱི་སྟེང་དུ་སྒྲོ་འདོགས་པའི་འཛིན་སྟངས་ཀྱི་ཡུལ་ནི་གང་ཟག་དང་ཆོས་ཀྱི་བདག། གང་ཟག་དང་ཆོས་ཀྱི་སྟེང་དུ་ཕུང་སོགས་ཀྱི་སྟེང་དུ་ཆོས་ཕུང་སོགས་ཀྱི་སྟེང་དུ་སྒྲོ་འདོགས་པའི་སྒྲོ་འདོགས་པའི་སྒྲོ་འདོགས་ཀྱི་ཡུལ་དེ་སྒྲོ་འདོགས་ཟེར་ན་ཁོ་ཕྱིན་ཅི་ལོག་གི་བློ། ཁོ་མིན་གྱི་མིན་པ་ལ་ཡིན་པར་ལྟ་མཁན་ཁོ་ལ། སྒྲོ་འདོགས་པའི་ཕྱིན་ཅི་ལོག་གི་ཡུལ་ནི། ཡུལ་དེ་ལ་གང་ཟག་དང་ཆོས་ཀྱི་བདག་གང་ཟག་གི་སྟེང་དུ་སྒྲོ་འདོགས་པའི་ཡུལ་དེ་ལ་གང་ཟག་གི་བདག་དང་ཆོས་ཀྱི་སྟེང་དུ་སྒྲོ་འདོགས་པའི་ཡུལ་དེ་ལ་ཆོས་ཀྱི་བདག་ཟེར་གྱི་རེད། དེ་ཡང་བདག་མེད་གཏན་ལ་དབབ་པ་ལ་དགག་བྱ་ཁྱབ་ཆེ་བ་དང། དགག་བྱ་ཁྱབ་ཆུང་བ་དང་བྲལ་བའི་ཚད་འཛིན་པ་ནི་མེད་མི་རུང་གི་ཡན་ལག་སྟེ། ད་དེ་ལྟ་བུའི་དེ་ནས་དགག་བྱ་དེ་གཏན་ལ་ཕབ་པ་ལ་དགག་བྱ་ཁྱབ་ཆེས་པ་དང་ཁྱབ་ཆུང་བ་དང་བྲལ་བའི་ཚད་འཛིན་པ་ནི་མེད་མི་རུང་གི་ཡན་ལག་སྟེ། དགག་བྱ་ཁྱབ་ཆེ་ན། ཡོད་པ་དང་ད་ནི་དགག་བྱ་ཁྱབ་ཆེ་ན། ཡོད་པ་དང་བདེན་པར་ཡོད་པ་གཉིས་གཅིག་ཏུ་འདྲེས་ནས་གཞི་དེའི་སྟེང་དུ་བདེན་པ་འགོག་པ་ཁས་ལེན་ཅིང་འགོག་པའི་རྣམ་གཞག་བྱེད་ན། བདེན་ཡོད་ཁེགས་པའི་ལུགས་སུ་བྱས་པའི་ཚེ། ཡོད་པ། ཚད་གྲུབ་འཇོག་མི་ཤེས་པར་ཀུན་ནས་ཉོན་མོངས་དང་རྣམ་བྱང་གི་རྟེན་འབྲེལ་ཐམས་ཅད་འཁྲུལ་ངོ་འབའ་ཞིག་གི་འབའ་ཞིག་འཁྲུལ་ངོ་འབའ་ཞིག་གི་རྣམ་གཞག་ཏུ་བྱེད་ཅིང་དེ་དག་ཚད་མས་གྲུབ་པ་རང་ལུགས་ལ་འཇོག་མི་ཤེས་པ་དེ་དག་ནི་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བགྲོད་པའི་ལམ་གཞིའི་ལྟ་བ་རྟག་ཆད་ཀྱི་མཐའ་དང་བྲལ་བར་གཏན་ལ་ཕབ་པའི་སྒོ། གཏན་ལ་ཕབ་པའི་དོན་བསྒོམས་པས་ཉམས་སུ་ལེན་པའི་ཚེ། ཐབས་དང་ཤེས་རབ་ཡ་མ་བྲལ་བ་ཟུང་འཇུག་ཏུ་བསྒོམས་པས། འབྲས་བུའི་སྐབས་སུ་ཆོས་གཟུགས་ཀྱི་སྐུ་གཉིས་གང་ཟག་གཅིག་གི་ཐུགས་རྒྱུད་ལ་ངོ་གཅིག་པ་ངོ་ཐ་དད་ངོ་གཅིག་ལ། ཐུགས་རྒྱུད་ལ་ངོ་གཅིག་ལ། ལྡོག་པ་ཐ་དད་པའི་ཚུལ་གྱིས་བརྙེས་ནས། འཁོར་བ་ཇི་སྲིད་མ་སྟོངས་པའི་བར་དུ་ལྷུན་གྲུབ་རྒྱུན་མི་ལྷུན་གྲུབ་རྒྱུན་མི་འཆད་ཀྱི་མཛད་པའི་སྒོ་ནས་སེམས་ཅན་གྱི་དོན་བྱེད་ཚུལ་སོགས་གཞི་ལམ་འབྲས་བུ་ཀུན་གྱི་རྣམ་གཞག་ཐམས་ཅད་རྣམ་གཞག་རྣམས་ཆེར་འཁྲུགས་པར་ཆེས་འཁྲུགས་པར་འགྱུར་རོ། ད་དེའི་དགག་བྱ་ཁྱབ་ཆེ་བ་ཟེར་མཁན་བྱས་སོང་ན་བདེན་པར་ཡོད་པ་དང་ཡོད་པ་གཉིས་ཀྱི་ཁྱད་པར་ཕྱེ་མ་ཤེས་པ། འོ་དེ་བདེན་པར་ཡོད་པ་དང་ཀའི་དགག་བྱ་ཁྱབ་ཆེ་དྲགས་ན་དགང་པོ། བདེན་གྲུབ་བཀག་སོང་ན་ཡོད་པ་ཐམས་ཅད་བཀག། ཡོད་པ་ཐམས་ཅད་ཚད་མས་གྲུབ་པ་འཇོག་མ་ཤེས་པ། འོ་དེ་ཞིག་ཡོད་པ་དང་དགག་བྱ་ཁྱབ་ཆེ་བ་དགོས་ན་ད་དེ་ལམ་རིམ་ཆེན་མོ་ལ་དགག་བྱ་ཁྱབ་ཆེ་བ་འགོག་པ་དེ་ལ་འབྲས་བུ་གསུངས་ཡོད་པ། འོ་དེ་དེ། དགག་མང་ཆེ་བོད་ཀྱི་མང་ཆེ་བ་དང་དགག་བྱ་ཁྱབ་ཆེ་བ་འགོག་ཚུལ་དེ་ལ་ཆིངས་ཡིག་གསུངས་ཡོད། དེ་ཅི་ཡང་ཡིད་ལ་མི་བྱེད་པའི་ལྟ་བ་ལ་སོགས་པ་དང། འོ་ད་དེ་ཚོ་དེ་ཅི་ཡང་ཡིད་ལ་མི། ཧྭ་ཤང་གི་ལྟ་བ་དེ་འོ་དེ་བྱས། འདི་དེང་སང་ཡིན་ན་ཕྱི་རྒྱལ་ལ་ཁྱབ་ཆེན་པོ་འདུག། ཡོད་ཀྱི་པའི་ལྟ་དེ་ཡོད་གསུངས་ཡོད། ཁོ་ཉི་མ་ཧྭ་ཤང་གི་ལྟ་བ་འདི་བོད་ནས་རྒྱ་ནག་ལ་ཕྱིན་པ་རོ། འོ་རེད། རྒྱ་ནག་ནས་ང་ཚོ་ཉི་ཧོང་ཟེར་མཁན་འདི།

ངོ་ཆེན་པོ་ཀྱང་ཡོད་དེ་ཚོ་རྐང་པོ། ཁོ་ངོ་མ་གོ་ད་ལམ་རིམ་ཆེན་མོའི་གནས་དེ་ཚོ་མཁྱེན་གྱི་ཡོད་ས་མི་འདུག་ག་འོ་ད་དེ་གནས་བྲེལ་པོ་གཅིག་ཡིན་ཟེར་བ་དེ་རང་ལ་བོད་ལ་བོད་ལ་དེའི་ལྟ་བ་ལ་ཕྱིན་གྱི་ཐོག་གི་རྗེས་ལ་མེད་དེ་དེ་ནས་ལམ་རིམ་ཆེན་མོ་ན་བྲེལ་པོ་གཅིག

སྙིང་མེད་པ་དང་རྣ་བ་མེད་པ། ཟླ་བའི་ཞབས་ཀྱིས་གསུངས་པའམ་སྙིང་མེད་པ་དང་རྣ་བ་མེད་པ། བདེན་པར་མེད་ཟེར་ན། མེད་པ་ཡིན་ཟེར་གྱི་མེད་ཁྱོད་རང་ལ་ཨ་མཆོག་མཐོང་གི་མི་འདུག་ཨ་མཆོག་གོ་གི་མི་འདུག་སྙིང་མེད་པ་དང། དེ་ནི། རྣ་བ་མེད་པ། བདེན་པར་མེད་ཟེར་གྱི་ཡོད་མ་པ་མེད་ཟེར་གྱི་མེད་ཁྱོད་རང་གི་བདེན་པར

བདེན་པ་འགོག་པ་ཁས་ལེན་ཅིང་འགོག་པའི་རྣམ་གཞག་བྱེད་པ་ན་བདེན་ཡོད་ཁེགས་པའི་ལུགས་སུ་བྱེད་པའི་ཚེ་ད་བདེན་ཡོད་ཁེགས་སོང་ན་ལུགས་སུ་བྱེད་པའི་ཚེ། ཡོད་པ་མཚན་ཡོད་པ་ཚད་གྲུབ་སྦྱོར་བ་མི་ཤེས་པ། ཡོད་པ་ཚད་གྲུབ་ཙམ་སྦྱོར་བ་མི་ཤེས་པ། སྦྱོར་བ་མི་ཤེས་པའི་ཀུན་ནས་ཉོན་མོངས་དང་རྣམ་བྱང་གི་རྟེན་འབྲེལ་གང་པོ་འཁྲུལ་ངོ་འབའ་ཞིག་པས་འཁྲུལ་པའི་ངོར་བློར་བཞག་པ་བུམ་པ་ཚད་མས་གྲུབ་པ་མོའོ། འཁྲུལ་ངོ་འབའ་ཞིག་གིས་རྣམ་གཞག་བྱེད་ཅིང་དེ་དག་ཚད་མས་གྲུབ་པ་རང་ལུགས་ལ་འཇོག་མི་ཤེས་པ་དེ་དག་ནི། དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་བཞིའི་ལྟ་བ། རྟག་ཆད་ཀྱི་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་གཞིའི་ལྟ་བ་འོང་པའི་ཁ་སང་ཆོས་གོང་ཡིན་པ་གཞིའི་ལྟ་བ་ལ་ཁ་སང་འོང་དེ་ཁ་སང་གི་རྡོག་རྡོག་བྱེད་ན་མངོན་རྟོགས་རྒྱན་གྱི་ཚིག་དེ་དེ་ནི་འབྲས་བུ་གཅིག་པའི་སེང་གེ་དགུ་ཐིག་པ་ཁ་སང་གི་འདི་ལས་བསལ་བྱ་ཅི་ཡང་མེད་གཞག་པར་བྱ་བ་ཅུང་ཟད་མེད་གཞི་ལྟ་བ་གཏན་ལ་དབབ་པའོ་མངོན་རྟོགས་རྒྱན་གྱི་ཚིག་འདི་པས། འདི་ལས་བསལ་བྱ་ཅི་ཡང་མེད་གཞག་པར་བྱ་བ་ཅུང་ཟད་མེད་གཞི་ལྟ་བ་གཏན་ལ་དབབ་པ། ལྟ་བ་རྟག་ཆད་ཀྱི་མཐའ་གཉིས་བྲལ་བས་གཞི་ལྟ་བ་གཏན་ལ་དབབ་པའི་ཚིག་གོ་དེ་པས། ལྟ་བ་ངོ་མ་གོ་ཡང་དག་ཉིད་ལ་ཡང་དག་བལྟ། དེ་ལྟ་བུའི་རྟག་ཆད་ཀྱི་མཐའ་དང་བྲལ་བའི་སྟོང་པ་ཉིད་ལ་ཡང་དག་པར་དེ་ནི་ཞི་གནས་ལྷག་མཐོང་གི་ལྟ་བ་དེ་ལ་དེ་ཡང་དག་པའི། ལྟ་བ་པས་ཡང་དག་ཉིད་ལ་ཡང་དག་བལྟ། ཡང་དག་མཐོང་ནས་རྣམ་པར་གྲོལ། དེ་ཡང་དག་པར་བསྒོམ་པ་ལ་བརྟེན་ནས་ཤེས་སྒྲིབ་དང་ཉོན་སྒྲིབ་ཀྱི་སྒྲིབ་པ་ཐམས་ཅད་ལས་ཡང་དག་པར་གྲོལ་བས་གྲོལ་བས་སངས་རྒྱས་གོ་འཕང་ཐོབ་བྱེད་པས་སོ། ད་མངོན་རྟོགས་རྒྱན་གྱི་ཚིག་དེ་གཞི། གཞི་དབུ་མ། ལམ་དབུ་མ། འབྲས་བུ་དབུ་མ། སོགས་དབུ་མ་གསུམ་པོ་དེ་སྔོན་དུ་ཨ་ཏིང་གིས་བྲིས་པའི་ཤིང་བུ་ལ་ཨོ་ཐི་པས་ད་འདི་ནི་ཡེ་སྲུང་ཡེ་དགའ་འདས་ཐིག་གཏན་འཁེལ་ཏེ་དེ་ནི་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་གཞིའི་ལྟ་བ་རྟག་ཆད་ཀྱི་མཐའ་གཉིས་དང་བྲལ་བར་གཏན་ལ་འབེབས་པས་གཏན་ལ་ཕབ་པའི་སྒོ་ནས་གཏན་ལ་ཕབ་པའི་དོན་སྒོམ་པས་ཉམས་སུ་ལེན་པའི་ཚེ། ཐབས་དང་ཤེས་རབ་དང་མ་བྲལ་བ་ཟུང་དུ་ཟུང་འཇུག་ཏུ་བསྒོམ་པས་དེ་ནས་འབྲས་བུའི་སྐབས་སུ་ཆོས་གཟུགས་ཀྱི་སྐུ་གཉིས་གང་ཟག་གཅིག་གི་ཐུགས་རྒྱུད་ལ་ངོ་བོ་གཅིག་ལ་ལྡོག་པ་ཐ་དད་པའི་ཚུལ་གྱིས་རྙེད་ནས་འཁོར་བ་ཇི་སྲིད་མ་སྟོང་གི་བར་དུ་ལྷུན་གྲུབ་རྒྱུན་མི་འཆད་ཀྱི་མཛད་པའི་སྒོ་ནས་སེམས་ཅན་གྱི་དོན་བྱེད་ཚུལ་སོགས། གཞི་ལམ་འབྲས་བུ་ཀུན་གྱི་རྣམ་གཞག་ཐམས་ཅད། ཕྱིར་འཁྲུགས་པར་འགྱུར་རོ། ད་རྩ་ནས་གཞི་དབུ་མ་ལམ་དབུ་མ་འབྲས་བུ་དབུ་མ་རྩ་ནས་བཞག་མ་བཞག་མི་སྲིད་དོ། དེ་དགག་བྱ་ཁྱབ་ཆེ་ན་དུ་གཅིག་བྱས་སོ། དགག་བྱ་དགག་བྱ་ཁྱབ་ཆུང་བ་དགག་པ་ནི་དགག་བྱ་ཁྱབ་ཆུང་བ་ཆུང་བ་ནི་འདི་ལྟ་སྟེ། བཅོམ་ལྡན་འདས་ཀྱིས། ཆོས་ཀྱི་སྡོམ་བཞི་བཀའ་སྩལ་པ་རྣམས། སྒྲ་ཇི་བཞིན་པར་རང་སྡེ་ཀུན་མཐུན་ཡང། ཆོས་ཐམས་ཅད་བདག་མེད་ཅེས་པའི་མེད་རྒྱུའི་བདག་ངོས་བཟུང་ཆོས་ཀྱི་བདག་མེད་ཅེས་པའི་མེད་རྒྱུའི་བདག་ངོས་བཟུང་བའི་ཚེ། མདོ་སྡེ་པ་དག། ཆོས་ཀྱི་བདག་དང་དེས་བཀག་པའི་ཆོས་ཀྱི་བདག་མེད་ཀྱི་རྣམ་གཞག་ཀྱང་མི་བྱེད་པར་བདག་མེད་ཅེས་པའི་སྡོམ་གྱི་དོན། གང་ཟག་གི་བདག་མེད་ཙམ་དང། དེ་ཡང་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་ཙམ་ལ་མཛད། རྣམ་པར་རིག་པ་ཙམ་གྱི་ཚུལ་སྨྲ་བའི་ཤིང་རྟ་ཆེན་པོ་དག་བདག་མེད་ཅེས་པའི་སྡོམ་གྱི་དོན་ལ་གང་ཟག་དང་ཆོས་ཀྱི་བདག་མེད་གཉིས་ལས་སྔ་མ་ནི་གང་ཟག་བདག་མེད་ནི་ཉན་ཐོས་དང་གཅིག་པ་བྱེད་ཉན་ཐོས་སྡེ་པ་ལྟར་ཡིན་ལ་གཉིས་པ་ནི་གཟུང་བ་དང་འཛིན་པ་ངོ་བོ་ཐ་དད་པ་ཆོས་ཀྱི་བདག་དེས་སྟོང་པ་ཆོས་ཀྱི་བདག་མེད་དུ་མཛད། ངོ་བོ་ཉིད་མེད་པར་སྨྲ་བ་ལ་དབུ་མ་ཐལ་རང་གཉིས་ལས་རང་རྒྱུད་པ་རྣམས་ནི་བདག་མེད་ཅེས་པའི་སྡོམ་གྱི་དོན། བདག་མེད་གཉིས་སུ་མཛད་པ་གང་ཟག་བདག་མེད་ཚུལ་སྔ་མ་དང་གཅིག་པ་བྱེད་གང་ཟག་གི་བདག་མེད་ཀྱི་ཚུལ་སྔ་མ་གཉིས་དང་འདྲ་ཞིང་ཆོས་ཀྱི་བདག་མེད་ནི་རྟོག་གེ་འབར་བ་ལས་གློ་བུར་གྱི་འཁྲུལ་རྒྱུས་འཁྲུལ་པར་མ་བསྐྱེད་པའི་དབང་པོའི་ཤེས་པ་རྣམས་དངོས་པོ་རང་མཚན། སྣང་ཡུལ་དུ་བྱེད་པར་གསུངས་པས། རྟོག་པ་ཞེན་ཡུལ་ལ་མ་འཁྲུལ་བ་དང་རྟོག་མེད་སྣང་ཡུལ་ལ་མ་འཁྲུལ་བའི་དབང་གིས་བཞག་པའི་རང་བཞིན་རྣམས་རང་མཚན་གྱིས་བཞག་ཅེས་བཤད། བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པར་རང་ངོས་ནས་གྲུབ་པ་ཞིག་བྱུང་བ་ཡིན་ན་བདེན་གྲུབ་པས་ཤེས། མི་ཡི་བློ་གནོད་མེད་ལ་རྟོག་པ་མ་འཁྲུལ་བ་རྟོག་པ་ཞེན་ཡུལ་ལ་མ་འཁྲུལ་བ་དང་རྟོག་མེད་སྣང་ཡུལ་ལ་མ་འཁྲུལ་བའི་དབང་གིས་བཞག་པ་པས་ཆོས་ཐམས་ཅད་མ་འཁྲུལ་བའི་དབང་ཐལ་འགྱུར་བའི་ལུགས་ལ་མ་འཁྲུལ་བའི་དབང་གིས་བཞག་པ་གཅིག་ཀྱང་མེད། ཨ་མ་རང་རྒྱུད་པས་ནི་ཞེས་བྱ་བ་ཅི་བྱ་བ་ཡིན། རང་ཡུལ་ལ་མ་འཁྲུལ་བའི་རང་བཞིན་ནམ་རང་མཚན་གྱི་ཞག་གཅིག་བཞེད་པས་ཕུང་ཁམས་སྐྱེ་མཆེད་སོགས་ཆོས་ཀྱི་སྟེང་དུ་མེད་རྒྱུའམ་འགོག་རྒྱུའི་བདག་ནི་གནོད་མེད་ཀྱི་ཤེས་པ་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པའི་དོན་གྱི་སྡོད་ལུགས་ཏེ། དེ་དག་བཀག་པའི་དོན་ཆོས་ཀྱི་བདག་མེད་དུ་མཛད་དོ། ད་གྲུབ་མཐའ་སྨྲ་བ་བཞི་པོ་དེ་ཡང་ཆོས་ཀྱི་བདག་མེད་དང་གང་ཟག་བདག་མེད་འཇོག་ཚུལ་མི་འདྲ་བ་འདུག་ཟེར། བོད་སྔ་མ་ཁ་ཅིག་ནི་བདག་མེད་ཅེས་པའི་མེད་རྒྱུའི་བདག། མཐར་ཐུག་དཔྱོད་པའི་རིགས་ཤེས་ཀྱིས་དཔྱད་བཟོད་དུ་མཛད། དེ་དང་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱིས་གྲུབ་པ། དེའི་ངོར། དེའི་ངོར། མགུར་ཚུགས་ས་མ། མགུར་ཚུགས་ས། མགུར་ཚུགས་པ་དེའི་ངོར་མགུར་ཚུགས་པ་དང། དེའི་གཞལ་བྱ་རྣམས་དོན་གཅིག་ཏུ་མཛད་ནས།

བདེན་པར་ཡོད་པར་བཟུང་ནས་འགའ་ཞིག་གིས་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་ཡུལ་མེད་ཅེས་སྨྲ། མཐར་ཐུག་དཔྱོད་པའི་རིགས་ཤེས་ལ་ཡུལ་མེད་ཟེར་སྨྲ། དེ་ཡོད་ན་རྩ་བའི་དགག་བྱ་ལོག་པར་འགྱུར་ཏེ་དེ་ལྟར་དེ་ཡོད་ན་རིགས་ཤེས་ཀྱིས་དཔྱད་བཟོད་ཡོད་དགོས། དེ་ཡོད་ན་བདེན་པར་ཡོད་དགོས་པའི་ཕྱིར་ཞེས་ཟེར། འགའ་ཞིག་དོན་དམ་བདེན་པ། འགའ་ཞིག་དོན་དམ་བདེན་པ།

ཞེས་ཟེར་ཞིང་འགའ་ཞིག་དོན་དམ་བདེན་པ་བདེན་གྲུབ་ཡིན་ཏེ་རིགས་ཤེས་ཀྱིས་དཔྱད་བཟོད་པའི་ཕྱིར་ཏེ་དེའི་གཞལ་བྱ་ཡིན་པའི་ཕྱིར་ཞེས་སྨྲའོ། འགའ་ཞིག་དོན་དམ་བདེན་པ་གཞལ་བྱ་མིན་ན་དོན་དམ་དོན་དམ་པའི་བདེན་པ་ལ་སྐུར་བ་འདེབས་པར་འགྱུར་ཞིང་རིགས་ཤེས་ཚད་མའི་གཞལ་བྱར་བྱས་ན་རྩ་བའི་དགག་བྱ་ལོག་པར་འགྱུར་རོ་སྙམ་དུ་བསམས་ནས་རིགས་ཤེས་ཀྱི་ལྡོག་པ་ནས་གཞལ་བྱ་མེད། རྗེས་དཔག་གི་ངོས་ནས་སྣང་སྟོང་ཚོགས་པ་གཞལ་བྱར་འཇོག་པས་སྒྲོ་སྐུར་གྱི་མཐའ་ལས་གྲོལ་ལོ་ཞེས་སྨྲའོ། ཟེར་ད་དེ་སྐད་དེ། རང་རྒྱུད་པ། རང་རྒྱུད་པ། རང་རྒྱུད་པ་མན་ཆད་པ་ཀུན་གྱིས་ཆོས་མངོན་པ།

གང་ཟག། རྣམ་གཞག། རྩ་འགྲེལ་ནས་གསུངས་པའི་ཉོན་མོངས་ཀྱི་རྣམ་གཞག་རྣམ་གཞག་ཉིད་མ་གཏོགས་པ་མི་མཛད་ལ། དེའི་ཚེ་དེ་དག་ཀུན་གྱི་འདོད་པ་ལྟར་ན་འཁོར་བའི་རྩ་བར་གྱུར་པའི་མ་རིག་པ་དང་འཇིག་ལྟ་ནི་ཀུན་བཏགས་ཡིན་ལ། དེའི་ཚེ་ན་འཁོར་བའི་རྩ་བར་གྱུར་པའི་མ་རིག་པ་དང་འཇིག་ལྟ་ནི་ཀུན་བཏགས་ཡིན་ལ། ཀུན་བརྟགས་ཀྱི་མ་རིག་པ་ནི། གྲུབ་མཐས་བློ་བསྒྱུར་བ་འབའ་ཞིག་མ་གཏོགས་སེམས་ཅན་གཞན་ལ་མེད་པས་དེ་དག་འཁོར་བའི་རྩ་བར་མི་རུང་སྟེ། ད་འཇུག་པ་ལས་བཀག་སྟངས་ཀྱི་རང་ལུགས་གོ། མཐའ་འགྱུར་ལུགས་ཆགས་མཐའ་གཞན་མི་འབྱེད་ཀྱི་འདོད་ཚུལ་དེ་ཁོ་ཚོ་རང་གི་ཀུན་བརྟགས་ཡིན་ད་གསུང་གི་མོད་དེ་ཁོ་ཚོའི་ཆོས་མ་གི

ཆེད་དུ་བྱས་ནས་དགག་བྱ་ཁྱབ་ཆུང་བ་དགག་བྱ་ཁྱབ་ཆུང་བ་ཟེར་གལ་ཏེ་ཀུན་བཏགས་ཀྱི་གཟུགས་ངན་དེ་ནི་དགག་བྱའི་ཆེད་ཅིག་ལ་དགག་བྱ་ཁྱབ་ཆུང་བའོ། དེ་འདྲ་ཅིག་གཟིགས་ཡོ་བས་དང་དེ་འོག་ནས་རང་ལ་ཡོ་ཡིན་ན་མ་ཡིན་ན་དགག་བྱ་ཁྱད་ཆོས་གསུམ་ལྡན་ཟེར་གལ་ཆུང་བ་ཁྱད་ཆོས་གསུམ་ལྡན། ཁྱད་ཆོས་གསུམ་ལྡན་གྱི་བདག་ཏུ་གྲུབ་པ་ཅིག་ལ་དེ་ནི

འཛིན་སྟངས་ཀྱི་སུན་དབྱུང་བ་མེད་པའི་ཕྱིར་རོ། དེ་ཚོ་ལ་ཕུང་པོ་དང། གང་ཟག་ལ་སོགས་པ་དེ་ཚོ་རང་གི་མཚན་ཉིད་གྲུབ་པར་འཛིན་པའི་འཛིན་སྟངས་ཀྱི་སུན་དབྱུང་བ་ཅུང་ཟད་ཀྱང་མེད་པའི་ཕྱིར། ཞེས་པའི་ད་དེ་ལ། མ་སྐྱེས་མི་འགྱུར་ལྟོས་མེད་དག། མ་སྐྱེས་མི་འགྱུར་ལྟོས་པ་མེད་པ་གསུམ་པོ་དེ། ལྟོས་པ་མེད་པ་གསུམ་པོ་དེ། དེ་ནི་དགག་བྱ།

དགག་བྱ་ཁྱབ་ཆུང་བ་འདི་ནི་ཁྱབ་ཆུང་བ་བཀག་པའི་གང་ཟག་བདག་མེད་དོ། དེ་བཀག་པས་ཕུང་པོ་རང་བཞིན་གྱིས་གྲུབ་པ་ལ་རྩ་ནས་གནོད་ཡོད་མོད། གང་ཟག་དང་ཕུང་པོ་ལ་སོགས་པ་རང་གི་མཚན་ཉིད་གྲུབ་པར་འཛིན་པའི་འཛིན་སྟངས་ཀྱི་ཡུལ། འཛིན་སྟངས་ཀྱི་ཡུལ་སུན་དབྱུང་བ་མེད་པའི་ཕྱིར་ཏེ་རིན་ཆེན་ཕྲེང་བ་ལས། ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་ཡོད། ངར་འཛིན་ཡོད་ན་ཡང་ལས་ཏེ་དེ་ལས་ཡང་ནི་སྐྱེ་བ་ཡིན་ཞེས་གསུངས་སོ། ཟེར་ད་དེ་སྐད་དེ་ཕྱོགས་སྔའི་འདོད་པ་དེ་ཚོ་དང། དགག་བྱའི་ཁྱབ་ཚུལ་དེ་ཚོ་བཀག་ད་རང་ལུགས་ནི་ཡིན་པས། རང་གི་ལུགས་ནི་མ་རིག་པ་ལ་གཉིས་ཡོད་པས་འཁོར་བའི་རྩ་བར་གྱུར་པའི་མ་རིག་པ་ནི་ལྷན་སྐྱེས་ཀྱི་མ་རིག་མིན་པ་ཁོ་ཚོས་གཞན་གྱི་ཀུན་བརྟགས་དེ་སྒྲུབ་ཀྱི་མེད་པས་སྒྲུབ་ཐབས་ནི་གཞན་གྱི་ཀུན་བརྟགས་ཆེན་པོ་ལྷན་སྐྱེས་ཀྱི་མ་རིག་དེའི་རྣམ་པ་འཛིན་སྟངས་ཀྱི་ཡུལ་ངོས་འཛིན་པ་ལ་རྟོག་པས་བཏགས་པ་ཙམ་ལ། མཚན་མའི། རྟོག་པས་བཏགས་པ་ཙམ་ལ་ཚད་གྲུབ། འཇོག་མི་ཤེས་པ་གཉིས་ལས། ཕྱི་རོལ་པ་ཀྱིས་ནི་མི། ཕྱི་རོལ་པ་རྣམས་ཀྱིས་ནི་མི་ཤེས་ལ། རང་གི་སྡེ་པ་ཀུན་གྱིས་ཤེས་ཤིང་ཤེས་པ་ཡང། བསྐྱེད་བྱ་སྐྱེད་བྱེད་ཀྱི་དོན་བྱེད་པར་བསྐྱེད་བྱ་སྐྱེད་བྱེད་ཀྱི་དོན་བྱེད་ནུས་པ། འཇོག་ཤེས་མི་ཤེས་གཉིས་ལས་རང་རྒྱུད་པ་མན་ཆད་ཀུན་གྱིས་ཆོས་དེ་ཚད་གྲུབ་ཏུ་ཁས་ལེན་ལེན་པ་ཡང། འདི་ནི་འདིའོ་ཞེས་མིང་དུ་བཏགས་པ་ཙམ་གྱི་དོན་ལ་ཚད་གྲུབ་ཏུ་འཇོག་རྟོག་པས་བཏགས་ཙམ་ལ་ཚད་གྲུབ་ཏུ་འཇོག་པ་མ་བཏུབ་པ་ཞིག་རང་རྒྱུད་པ་མན་གྱི། འཇོག་པ་མི་བཏུབ་པར་འདི་ནི་འདིའོ་ཞེས་ཐ་སྙད་བཏགས་པའི་བཏགས་དོན་བཙལ་ནས་རྙེད་ན། ཚད་གྲུབ་ཏུ་འཇོག། མ་རྙེད་ན་ཚད་གྲུབ་ཏུ་མི་ཤེས་པས་རྟོག་བཏགས་ཙམ་ལ་བསྐྱེད་བྱ་སྐྱེད་བྱེད་ཀྱི་བྱ་བྱེད་ཐམས་ཅད་བྱ་བྱེད་ཚད་མས་གྲུབ་པ་མི་སྲིད་མི་སྲིད་དོ། འཕགས་པ་ཡབ་སྲས་ཀྱི་དགོངས་པ་ཟླ་བའི་ཞབས་ཀྱིས་བཀྲལ་བ་ལྟར་ན། རྟོག་བཏགས་ཙམ་ལ་བསྐྱེད་བྱ་སྐྱེད་བྱེད་གཞལ་བྱ་འཇལ་བྱེད་ཐོབ་བྱ་ཐོབ་བྱེད་སོགས་ཚད་གྲུབ་འཇོག་པར་བྱེད་པ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པའི་སྙིང་པོ་ཕྱིན་ཅི་མ་ལོག་པར་འགྲེལ་བའི་སྒོ་རྨད་དུ་བྱུང་བ་སྟེ་མགོན་པོ་ཀླུ་སྒྲུབ་ཀྱི་ཞལ་སྔ་ནས་ཆོས་རྣམས་སྟོང་པ་འདི་ཤེས་ནས་རྒྱུ་དང་འབྲས་བུ་བསྟེན་པ་གང་ངོ་མཚར་བས་ཀྱང་འདི་ངོ་མཚར་རྨད་བྱུང་བས་ཀྱང་འདི་རྨད་བྱུང་ཞེས་སོ། སོ་བ་ད་ནི་དེ་ཡིན། དེས་ན་གང་ཟག་དང་ཕུང་པོ་སོགས་ཀྱི་སྟེང་དུ་བློའི་དབང་གིས་བཞག་པ་ཙམ་མ་ཡིན་པའི་ཡུལ་རང་གི་ངོས་ནས་གྲུབ་པའི་ཡོད་པ་ནི་མ་རིག་པ་ལྷན་སྐྱེས་ཀྱི་འཛིན་པས་སྒྲོ་བཏགས་པའི་ཡུལ་བདེན་ཚད་དེ་ཡིན། སྒྲོ་བཏགས་པའི་ཡུལ་བདེན་ཚད་ཀོ་བདེན་པར་གྲུབ་ཅེས་པའི་བདེན་ཚད་ཀོ་དེ་ཡིན། རང་གི་ངོས་ནས་གྲུབ་པ་དེ། རང་ངོས་ནས་གྲུབ་པ་དེ་རང་འབད། རང་གི་ངོས་ནས་གྲུབ་པ་དེ། རྟོག་པས་བཏགས་པ་དང་བློའི་དབང་གིས་བཞག་པ་མ་ཡིན་པའི་ཡུལ་རང་གི་ངོས་ནས་གྲུབ་པར་ཡོད་པ་དེ་ལ་ད་བདེན་ཚད་ཀོ་ཡིན། དེ་འདྲ་བ་ཞིག་གང་ཟག་གི་སྟེང་དུ་དེ་འདྲ་བ་ཞིག་གང་ཟག་གི་སྟེང་དུ་བཀག་པ་གང་ཟག་གི་བདག་མེད།

བདག་ཅེས་བྱ་བ་བདག་ཅེས་བྱ་བ་ནི་བཞི་བརྒྱ་པའི་འགྲེལ་པ། དེ་ལ་བདག་ཅེས་བྱ་བ་ནི་གང་གི་དངོས་པོ་རྣམས་ཀྱི་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་ཏེ་སོ། གཞན་ལ་རག་མ་ལས་པའི་ངོ་བོ་དེ་ལ་བདག་ཅེས་བྱ་བ་སྟེ། གཞན་ལ་རག། གཞན་ལ་རག་མ་ལས་པའི་ངོ་བོ་དེ་རང་བཞིན་ཏེ། དེ་མེད་པ་དེ་བདག་མེད། གཞན་ཟེར་ཡ་དེ་ཡང་ང་ཚོ་འདི་ལ་བཟུང་ཡོད་ཉིད་ཀྱི་ཁ་ཚ། ཡུལ་དང་འཛིན་པ་གཉིས་ཀྱི་ཕྱིར་དང་ཡུལ་ཅན་གཉིས་ཀྱི་ནང་ནས་ཡུལ་ཅན་འདི་ལ་གཞན་འདི་ལ་ཟེར་གྱི་རེད། འོ་ད་ཡུལ་ཅན་གཟི་འོག་མ་ད་གཞན་ལ་རག་མ་ལས་པ་ཟེར་གི་འདི་གཞན་ལ་རག་མ་ལས་པ་ཟེར་ད་རྒྱུ་དང་རྟེན་འབྲེལ་ད་ད་ག་ས་ག་ལ་གོ་རྒྱུ་འདུག་ག་འོ་ད་ད་འོ་རེད་ནི་ནས་དབུ་མ་པའི་གཞུང་དུ་ད་ནི་རྟེན་ཟེར་རྒྱུ་ལ་བརྟེན་ཟེར་ན་ད་བདག་མེད་པའི་རྟགས་རེད་རྒྱུ་ལ་བརྟེན་ཟེར་གཞན་གྱི་ལ་བརྟེན་ཟེར་གྱི་ཟེར་སོང་ན་བདག་མེད་པའི་རྟགས་རེད། བརྟེན་ཟེར་མཁན་དེ་རང་རང་གི་བདག་མེད་ཡིན་པའི་རྟགས་རེད། བདག་ཡོད་ན་གཞན་གང་ལ་ཡང་རག་མ་ལས་པ། རག་མ་ལས་པ་གྲུབ་ཐུབ་མཁན་ཅིག་དེ་འདྲ་འགྲོ་བ་མ་ཟད། རྒྱུ་རྐྱེན་ལ་རག་མ་ལས་པ་རང་གི་ཆ་ཤས་དང་འདུག་ལ་ཆ་ཤས་དང་ད་ཡུལ་ཅན་བློས་བཏགས་པ་དང་དེ་འདྲ་གང་ལ་ཡང་མ་ལས་པ་དེ་ནི་དེ་འདྲ་ཅིག་ལ་རག་མ་ལས་པ་ཅིག་ཡོད་ན་དེ་ལ་བདག་ཟེར་བ་དང་དེ་ལ་དེ་མ་འགེགས་འགྲོ་རྒྱུ་འདུག་ག་དེ་ནི་ཁོའི་རྐྱེན་གོ་རེ་ནི་ནས་བཀག་དུས་དེ་ནི་རྟེན་འབྲེལ།

གང་ཟག་གི་སྟེང་དུ་རག་མ་ལས་པའི་ཆོས་ཅིག་བྱུང་ན་དེ་ལ་གང་ཟག་གི་བདག་ཟེར་གྱི་ཡོད། དེ་ཚོ་ནི་འགོག་ཡེ་གོ། ད་དེ་བས་ཨང་དབྱེ་བས་གཉིས་སུ་རྟོགས་ཏེ། ཆོས་ཀྱི་བདག་མེད་པ་དང་གང་ཟག་གི་བདག་མེད་ཅེས་བྱའོ། དེ་ལ་ཆོས་རྣམས་རྟོག་པས་བཏགས་ཚུལ་ནི། ད་ཆོས་རྣམས་རྟོག་པས་བཏགས་ཚུལ་ནི་ཨ་འདི་ནི་དབུ་མའི་གཞུང་དུ་མང་པོ་ནི་རང་དྲངས་ཡོད་ཉེ་བར་འཁོར་གྱིས་ཞུས་པའི་མདོ་ནི། འཕགས་པ་ཉེ་བར་འཁོར་གྱིས་ཞུས་པའི་མདོ་ལས། ཉེ་བར་འཁོར་གྱིས་ཞུས་པ་ལས། སྣ་ཚོགས་ཡིད་དགའ་མེ་ཏོག་ཁ་ཕྱེ་ཞིང་གསེར་གྱི་ཁང་མཆོག་འབར་བ་ཡིད་འོང་བ་འདི་ན་དེ་ལའང་བྱེད་པོ་འགའ་མེད་དེ་དེ་དག་རྟོག་པའི་དབང་གིས་བཞག་པ་ཡིན་རྟོག་པའི་དབང་གིས་འཇིག་རྟེན་རྣམ་བརྟགས་ཏེ་ཞེས། ཆོས་རྣམས་རྟོག་པའི་དབང་གིས་བཞག་པར་གསུངས་པ་དང་སོ། ད་ཆོས་རྣམས་རྟོག་པའི་དབང་གིས་བཞག་པར་གསུངས་པའི་ཚིག་ནི། སྣ་ཚོགས་ཡིད་དགའ་མེ་ཏོག་ཡི། སྣ་ཚོགས་ཡིད་དགའ་མེ་ཏོག་ཁ་ཕྱེ་ཞིང་གསེར་གྱི་ཁང་མཆོག་འབར་བ་ཡིད་འོང་བ། འདི་ན་དེ་ལའང། བྱེད་པོ་འགའ་མེད་དེ། དེ་དག་རྟོག་པའི་དབང་གིས་བཞག་པ་ཡིན།

རིགས་པ་དྲུག་ཅུ་པ་ལས་འཇིག་རྟེན་མ་རིག་རྐྱེན་ཅན་དུ་གང་ཕྱིར་རྫོགས་པའི་སངས་རྒྱས་གསུངས། དེ་ཡི་ཕྱིར་ན་འཇིག་རྟེན་འདི་རྣམ་རྟོག་ཡིན་ཞེས་ཅིས་མི་འཐད་ཅེས་གསུངས་པའི་དོན། འགྲེལ་པར་འཇིག་འཇིག་རྟེན་པ་རྣམས་རང་གི་འཇིག་རྟེན་པ་རྣམས་རང་གི་ངོས་བོས་མ་གྲུབ་པར་རྟོག་པས་བཏགས་ཙམ་དུ་བཤད་ཅིང། བཞི་བརྒྱ་པ་ལས་རྟོག་པ་མེད་པར་འདོད་ཆགས་ལ་སོགས་ལ་ཡོད་ཉིད་ཡོད་མིན་ན་གང་དག་དོན་དང་རྟོག་པ་ཞེས་དོན་དང་ལྡན་པ་སུ་ཞིག་འཛིན་ཞེས་གསུངས་ཤིང། ད་དེ་ཞེས་པའི་འགྲེལ་པ་དེ་ལ་དེའི་འགྲེལ་པར། རྟོག་པ་ཡོད་པ་ཁོ་ནས་ཡོད་པ་ཉིད་དང། རྟོགས་པ་མེད་པར་བས་མེད་པར་ཡོད་པ་ཉིད་མེད་པ་དེ་དག་ནི་གོར་མ་ཆག་པར་ཐག་པ་བསྡོགས་པ་ལ་བཏགས་པའི་སྦྲུལ་ལྟར་རང་གི་ངོ་བོས་མ་གྲུབ་པར་ངེས་སོ། དགག་བྱ་ངོས་འཛིན་ད་ལྟ་ནི་ས་ཤོད་ཀྱི་དབུ་མའི་གཞུང་ནི་སྐད་ནི་དྲང་རྒྱུགས་ནི་རང་མ་ཙམ་མོ། ད་ནི་ནང་ནས་བསམ་ལུས་བུ་ལ་ཆར་མ་ཆག་རྟ་རྒྱུགས་པ། ཞེས་རང་གི་ངོས་མ་གྲུབ། བཞིན་དུ་བཏགས་པའི་ཆ་ནས་ཆགས་སོགས་རྣམས་ཐག་པ་ལ་སྦྲུལ་དུ་བཏགས་པ་དང་འདྲ་བར་བཤད། ཐག་པ་ལ་སྦྲུལ་དུ་བཏགས་པ་ཐག་པའི་ངོས་ནས་སྦྲུལ་མེད་པའོ། ད་དེ་དཔེ་དེ་ལ་སྦྱར་ནས་གསུངས་ཡོད་དོ། དེ་ལ་ལྷས་སྦྱིན་དང་མཆོད་སྦྱིན་སོགས་ཀྱི་གང་ཟག་དང་བུམ་སྣམ་སོགས་ཀྱི་ཆོས་རྣམས་རྟོག་པས་བཏགས་པའི་བཏགས་ཚུལ་དང་སྒྱུ་མ་མཁན་གྱིས་རྡེ་ཤིང་རྟ་གླང་དུ་སྤྲུལ་པའི་ཚེ། རྡེ་ཤིང་རྟ་གླང་དུ་སྤྲུལ་པའི་ཚེ། རྡེ་ཤིང་གི་སྟེང་དུ་རྟ་གླང་བཏགས་པའི་ཚུལ། ཐག་པ་བསྡོགས་པ་ལ་མུན་པ་བབས་པའི་ཚེ་ཐག་པ་ལ་སྦྲུལ་བཏགས་པའི་བཏགས་ཚུལ་རྣམས་ཆ་ཀུན་ནས་ཅུང་ཟད་ཀྱང་དབྱེ་བ་མེད་པའོ།

ཐག་པའི་སྟེང་དུ་སྦྲུལ་ནི་ནང་གི་བློ་འཁྲུལ་པའི་དབང་གིས་བཞག་པ་ཙམ་མ་ཡིན་པར་ཐག་པའི་ཆ་ཤས་རེ་རེ་བ་དང་ཚོགས་པ་གང་ལ་ཡང་སྦྲུལ་ཅུང་ཟད་ཀྱང་གྲུབ་པ་མེད་ཅིང། དེ་བཞིན་དུ་རྡེ་ཤིང་གི་སྟེང་དུ་ཟེར་ད་སྒྱུ་མའི་རྟ་གླང་སྤྲུལ་དུས་སུ། རྡེ་ཤིང་གི་སྟེང་དུ་དང། མེ་ལོང་གི་ནང་གི་གཟུགས་བརྙན་སོགས་ཀུན་ལ་ཡང། མཚུངས་པར་རིག་པར་བྱའོ། དེའི་ཚེ་རང་རྒྱུད་ཀྱི་བདག་ཏུ་འཛིན་པ་ལྷན་སྐྱེས་ཀྱིས་གང་ཟག་དང་ཆོས་ཀྱི་བདག་ཏུ་ཇི་ལྟར་བཟུང་བའི་ཚུལ་ངེས་སླ་བར་བྱ་ཚུལ་ནི་སྔར་བཤད་པ་ལྟར་ཐག་པ་ལ་སྦྲུལ་དུ་འཁྲུལ་པའི་ཚེ་གཞི་དེར་སྦྲུལ་དང་སྦྲུལ་སྣང་གཉིས་ཀ་བློ་འཁྲུལ་པ་ཙམ་ཞིག་གི་དབང་གིས་བཞག་གི། དེ་མིན་པའི་ཡུལ་ཐག་པའི་ངོས་ནས་གྲུབ་པ་ཅུང་ཟད་ཀྱང་མེད་པའི་བློས་བཞག་ཙམ་དང་དེ་བཞིན་དུ་མེ་ལོང་ནང་དུ་བྱད་བཞིན་སྣང་བའི་ཚེ་རྒན་པོ་བརྡ་བྱང་ལ་མེ་ལོང་ནང་གི་མིག་སྣ་སོགས་པ་དང་གཟུགས་བརྙན་གཉིས་ཀ་བློ་འཁྲུལ་པ་ཙམ་གྱིས་བཞག་གི་དེ་མིན་པའི་ཡུལ་སྟེང་ན་གྲུབ་པ་ཅུང་ཟད་ཀྱང་མེད་པར་ངེས་སླ་གོ་སླ་རྟོགས་སླ་བ་རྣམས་དཔེར་བྱས་ཏེ་སྤྱིར་ངའོ་སྙམ་དུ་འཛིན་པ་ལ་འཛིན་ཚུལ་གསུམ་ཡོད་པས་རྒན་པོ་བརྡ་བྱང་ལ་གཟུགས་བརྙན་འཆར་ཚུལ་ལྟར་མ་ཡིན་པར་ཡུལ་རང་ངོས་ནས་གྲུབ་པར་ཡོད་པར་འཛིན་པ་ནི་གང་ཟག་བདག་འཛིན་ལྷན་སྐྱེས་ཡིན། དེའི་འཛིན་སྟངས་ཀྱི་ཡུལ་ནི་གང་ཟག་གི་བདག། དེ་བཞིན་དུ་གཟུགས་ནས་རྣམ་མཁྱེན་གྱི་བར་འདུས་བྱས་འདུས་མ་བྱས་ཀྱི་ཆོས་ཀུན་ལ་དེ་ལྟར་སྒྲོ་བཏགས་ནས་འཛིན་པ་ནི་ཆོས་ཀྱི་བདག་འཛིན་ལྷན་སྐྱེས་དེའི་འཛིན་སྟངས་ཀྱི་ཡུལ་ནི་བདག་མེད་གཏན་ལ་ཕབ་པའི་དགག་བྱ་བདེན་བྱེད། རང་གི་མཚན་ཉིད་ཀྱིས་གྲུབ་པ་ངོ་བོ་ཉིད་ཀྱིས་གྲུབ་པ་དོན་དམ་པར་གྲུབ་པ་བདེན་པར་གྲུབ་པ་ཡང་དག་པར་གྲུབ་པ་སོགས་སོ། བདག་མེད་བསྒོམ་པའི་ཚེ་རང་གི་ས་བདག་འཛིན་ལྷན་སྐྱེས་ཀྱིས་ཇི་ལྟར་བཟུང་ཚུལ་ཀུན་བརྟགས་ཀྱི་འཛིན་པ་དང་མ་འདྲེས་པར་ངེས་སུ་བཞུགས་ཚུལ་སོགས་ཞིབ་པར་ནི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་ཡུན་རིང་དུ་བསྙེན་བཀུར་བ་ལས་བྱུང་བའི་ཚུལ་དེ་ལེགས་པར་རྩད་གཅད་པར་བྱ་སྟེ། བདག་ཉིད་ཆེན་པོ་སེང་གེ་བཟང་པོའི་ཞལ་ནས་དགེ་བའི་བཤེས་གཉེན་ཡང་དག་པར་མགུ་བར་བྱས་པས་མན་ངག་ཕྱིན་ཅི་མ་ལོག་པ་ཅན་ཞེས་གསུངས་པ་ལྟར་རོ། དེ་འདྲ་བའི་བདག་དང་བདག་གི་བར་འཛིན་པ་མ་རིག་པ་ལྷན་སྐྱེས་ཀྱིས་འཁོར་བའི་རྩ་བ་བྱེད་ཚུལ་ནི་ནང་དུ་བདག་དང་བདག་གི་བ་རང་གི་མཚན་ཉིད་ཀྱིས་གྲུབ་པར་བཟུང་བ་ན་བདག་ལ་ཆགས་པ་སྐྱེས། དེས་ནི་བདག་གི་བདེ་བ་ཐམས་ཅད་ཨེ། དེས་ནི་བདག་གི་བདེ་བ་ཐམས་ཅད་ལ་སྲེད་པ་སྐྱེས། བདག་གི་བདེ་བ་ལ་ཡང་བདག་གི་བ་རྣམས་ལ་མ་ལྟོས་པར་མ་ལྟོས་པར་རང་དབང་མེད་པས་བདག་གི་བ་ལ་སྲེད་པ། སྲེད་པ་སྐྱེས་བདག་གི་བ་ལ་སྲེད་པ། དེས་ནི་དེའི་སྐྱོན་བསྒྲིབས་ནས། བདག་གི་བ་ལ་སྲེད་པ་དེ་སྲེད་པ་དེས་བདག་གི་སྐྱོན་དེ་བསྒྲིབས་ནས་དེ་ལ་ཡོན་ཏན་དུ་མཐོང་དུ་འཇུག་གོ། དེ་ནས་ནི་བདག་གི་བ་རྣམས། བདག་གི་བ་རྣམས་བདག་གི། བདེ་བ་སྒྲུབ་བྱེད་དུ་ལེན་བདག་གི་བ་སྟེ་བདག་གི་བདེ་བ་སྒྲུབ་བྱེད་དུ་ལེན་ནོ། དེ་ལྟར་སྐྱེས་པའི་ཉོན་མོངས་ཀྱིས་ནི་དེ་ནི་ལས་འདུ་བྱེད་ལ། ལས་ཀྱིས་ཀྱང་འཁོར་བར་ཉིང་མཚམས་སྦྱོར་ཏེ་སྟོང་ཉིད་བདུན་ཅུ་པ་ལས་ལས་ནི་ཉོན་མོངས་རྒྱུ་མཚན་ཅན། འདུ་བྱེད་ཉོན་མོངས་ལས་བདག་ཉིད། ལུས་ནི་ལས་ཀྱི་རྒྱུ་མཚན་ཅན་གསུམ་ཀའང་ངོ་བོ་ཉིད་ཀྱིས་སྟོང། ཞེས་གསུངས་སོ། དེ་ལྟ་བུའི་ཚུལ་གྱིས་འཁོར་བར་འཁོར་བའི་རིམ་པ་ལ་ངེས་པ་དེ་ལྟ་བུའི་ཚུལ་གྱིས་འཁོར་བར་འཁོར་བའི་རིམ་པ་ལ་ངེས་པ་རྙེད་རྙེད་དུ་སྦྱང་ངོ། ད་དེ་རྙེད་རྙེད་དུ་སྦྱང་དགོས་པས། གཉིས་པ་དེ་སྤོང་བ་ལ་བདག་མེད་པའི་ལྟ་བ་གཏན་ལ་འབེབས་དགོས་ཤིང། ལྟ་བ་གཏན་ལ་འབེབས་པའི་ཚུལ་ནི་མ་རིག་པ་འདི་ཟད་པར་སྤོང་བ་ལ། དེས་ཡུལ་གང་ལ་དམིགས་ནས་ཇི་ལྟར་བཟུང་བའི་འཛིན་སྟངས་ཀྱི་འཛིན་སྟངས་ཀྱི་ཡུལ་མེད་པར་རིགས་པས་གཏན་ལ་ཕབ་པའི་དོན་གོམས་པར་བྱས་པ་ལས་སྤང་དགོས་ཏེ། བདག་ཉིད་ཆེན་པོ་ཆོས་ཀྱི་གྲགས་པས་དཔལ་ལྡན་ཆོས་གྲགས་རྣམ་འགྲེལ་གསུངས་པའི་དཔལ་ལྡན་ཆོས་གྲགས་ཀྱི་ཚིག་ནི། འདི་ཡུལ་སུན་དབྱུང་མེད་པར་ནི་དེ་སྤོང་བར་ནི་ནུས་མ་ཡིན་ཞེས་སོ། དེ་ལྟར་མ་ཡིན་པར་བདག་ལ་བློ་འགྲོ་བ་བདག་ལ་བློ་འགྲོ་བ་ཚུར་བསྡུས་པ་ཙམ་གོམས་པ་དང། ཡོད་མིན་ཡིན་མིན་སོགས་གང་དུ་ཡང་མི་འགྲོ་བའི་མི་རྟོག་པ་ཙམ་གོམས་པ་ཙམ་དང། ཡོད་མིན་ཡིན་མིན་གང་དུ་ཡང་མི་སྤྲོ་བའི་ད་ཧྭ་ཤང་གི་ལྟ་བ་དེ་ཚོ་གང་ལ་ཡང་མི་སྤྲོ་བའི་མི་རྟོག་པ་ཙམ་གོམས་པ་དང། དགག་བྱའི་སྤྱི་ཤར་ནས་རིགས་པས་དཔྱད་པ་བྱས་པའི་རྗེས་སུ་སྒོམ་པའི་ཚེ་རིགས་ཤེས་ཀྱིས་རྙེད་པའི་དོན་ལས་གཞན་གང་དུ་ཡང་ངོས་བཟུང་མེད་པའི་མི་རྟོག་པ་ཙམ་གོམས་པ་རྣམས་སྒོམ་པ་ཇི་ཙམ་བསྲིངས་ཀྱང་བདག་འཛིན་གྱི་ས་བོན་སྤོང་ནུས་པ་མི་སྲིད་དེ། དང་པོ་ནི། དགག་བྱའི་བདག་ལ་བློ་ཞུགས་པ་མེད་ཀྱང་བདག་འཛིན་གྱི་འཛིན་སྟངས་ཀྱི་ལོག་ཕྱོགས་ངེས་ནས་འཛིན་པ་མི་འདུག་པའི་ཕྱིར་རོ། བདག་མེད་ལ་མི་འདུག་པའི་ཕྱིར་ཏེ་བདག་མེད་ལ་བློ་མ་ཞུགས་པའི་ཕྱིར་དེ་ལྟར་ཡང་རྣམ་འགྲེལ་ལས་བྱམས་སོགས་རྨོངས་དང་འགལ་མེད་ཕྱིར་ཤིན་ཏུ་ཉེས་པ་ཚར་གཅོད་མེད་ཞེས་སོ། གཉིས་པ་ནི། ད་གཉིས་པ་ག་གི་དང་ཡོད་མེད་སོགས་སུ་འཛིན་པའི་རྟོག་པ་གང་ཡིན། འདི་ནི་འདི་འགྲམ་ནི་རང་ནི་ནི་རོའི་རིགས་པ་ནི་ཨ་ཡིན། དང་པོ་ནི། རིགས་ཤེས་ཀྱིས་རྙེད་པའི་དོན་ལས་གཞན་གང་དུའང་ངོས་བཟུང་མེད་པའི་མི་རྟོག་ཙམ་སྒོམ་པ་རྣམས་ཀྱི་སྒོམ་པ་ཇི་ཙམ་བསྲིངས་ཀྱང་བདག་འཛིན་གྱི་ས་བོན་སྤོང་ནུས་པ་མི་སྲིད་དེ། དང་པོ་ནི། དགག་བྱའི་བདག་ལ་བློ་ཞུགས་པ་མེད་ཀྱང།

བདེན་འཛིན་རྟོག་པའི་གཟུང་ཡུལ་གང་ཡིན་པ་ཐམས་ཅད་ཀྱི་བདག་མེད་གཏན་ལ་འབེབས་པའི་རིགས་པའི་དགག་བྱ་བདེན་པ་དང་གཅིག་ཏུ་འདྲེས་པ་སྟེ་མཁན་པོ་ཧ་ཤང་གི་ལུགས་ལུགས་སྔ་མ་གསོ་བར་འོངས་པ་དགག་བྱ་ཁྱབ་ཆེས་ཀྱི་ཕྱོགས་སོ་ཟེར། གསུམ་པ་རིགས་ཤེས་ཀྱིས་དོན་གཞན་དུ་གཏན་ལ་ཕབ་ཅིང་བསྒོམས་པའི་ཚེ་དེ་ལས་གཞན་དུ་བསྒོམ་པ་ནི་འབྲེལ་མེད་དུ་འགྱུར་བས་འགྲོ་བ་ནི་གཉིས་པ་དང་གསུམ་པ་ནི་རྩ་གསུམ་པ་ནི་གཉིས་པ་དང་གསུམ་པ།

སྦྱོར་བ། ངོམས་བྱེད། ཨ་ནི་ཆོས་རྣམས་རྨི་ལམ་ལྟ་བུར་བསམ། མ་སྐྱེས་རིག་པའི་གཤིས་ལ་དཔྱད་ཟེར་འདི་བྱས། དེ་ཡང་ཤར་ཙོང་ཁ་པ་ཆེན་པོའི་བཞེད་པ། བཞེད་པ་བཞིན་གཏན་ལ་དབབ་པ་ལ། མ་རིག་པ་ངོས་བཟུང་ཞིང་དེ་འཁོར་བའི་རྩ་བར་བསྟན་པ་གཅིག། དེ་སྤོང་བ་དེ་སྤོང་བ་ལ་བདག་མེད་ཀྱི་ལྟ་བ་གཏན་ལ་དབབ་པ་དགོས་ཤིང་གཏན་ལ་དབབ་པའི་ཚུལ་ལོ། དེ་གཏན་ལ་དབབ་པའི་ཚུལ་ལོ། དེ་གཉིས་བྱུང་ད། དེ་གཏན་ལ་དབབ་པའི་ཚུལ་དེ་ལ། དང་པོ་བྱས།

གཉིས་པ་དེ་སྤོང་བ་ལ་བདག་མེད་ཀྱི་ལྟ་བ་གཏན་ལ་དབབ་གཏན་ལ་དབབ་དགོས་ཤིང་གཏན་ལ་དབབ་པའི་ཚུལ་ནི། དེ་ལ་ཞིབ་པོ་ས་བཅད་ཡོད་པའི་བཟོ་འདྲ་མི་འདུག། མ་རིག་པ་དེ་ཟད་པར་སྤོང་བ་དེ་ལ་ཡུལ་གང་ལ་དམིགས་ནས་ཇི་ལྟར་བཟུང་བའི་འཛིན་སྟངས་ཀྱི་ཡུལ་མེད་པར་རིགས་པས་གཏན་ལ་ཕབ་པའི་དོན་གོམས་པར་བྱས་སྤོང་དགོས་ཏེ།

དང་པོ་ནི་མ་རིག་པ་གོ་ཕྱེད་པ། དང་པོ་ནི་མ་རིག་པ་རིག་པ་གང་ཡང་མི་འཆར་བདག་མེད་འདོད་པའི་རིག།

ཁྲ་བོ་རེ་གོ་གཏན་ལ་འབེབས་ཚུལ་གཉིས་པ་དེ་ལྟར་དེ་སྤོང་བ་ལ་བདག་མེད་པའི་ལྟ་བ་གཏན་ལ་འབེབས་ཚུལ་དེ་གཏན་ལ་འབེབས་ཚུལ་ནི་མ་རིག་པ་དེ་ཟད་པར་སྤོང་བ་ལ། དེས་ཡུལ་གང་ལ་དམིགས་ནས་ཇི་ལྟར་དེ་ཡུལ་གང་ལ་དམིགས་ནས་བྱས་ལྟར།

ཡོད་མེད་སོགས་སུ་འཛིན་པའི་རྟོག་པ་གང་ཡིན་བདེན་འཛིན། གང་ཡིན་བདེན་འཛིན་རྟོག་པས་བཟུང་བའི་ཡུལ་གང་ཡིན་ཐམས་ཅད་ཀྱང་བདག་མེད་གཏན་ལ་ཕབ་པའི་རིགས་པའི་དགག་བྱ་བདེན་པ་དང་གཅིག་ཏུ་འདྲེས་པ། རྒྱའི་མཁན་པོ་ཧ་ཤང་གི་ལུགས་ངན་མ་ཟོས་པར་འོངས་པ་དགག་བྱ། ཁྱབ་ཆེས་ཀྱི་ཕྱོགས་སུ་ཁྱབ་ཆེས་ཁྱབ་ཆེས་ཕྱོགས་སུ། གཏོགས་སོ། གསུམ་པ་རིགས་ཤེས་ཀྱིས་གཞན་དུ་གཏན་ལ་ཕབ་ཅིང་བསྒོམ་པའི་ཚེ། དེ་ལས་གཞན་དུ་བསྒོམ་པ་ནི་འབྲེལ་མེད་དུ་འགྱུར་བའི་ཕྱིར་ཏེ། དཀྱུས་ས་གཞན་དུ་བསྟན་ནས་རྒྱུག་ས་གཞན་དུ་བྱེད་པ་བཞིན་ནོ། དེ་ཡང་གཞི་གང་གི་སྟེང་དུ་མངོན་པར་ཞེན་པའི་གཞུང་གཞི་དེ་ཉིད་ལ་ཁོའི་འཛིན་སྟངས་ཀྱི་ལྡོག་ཕྱོགས་ངེས་པ་དགོས་ཀྱི་གཞན་དུ་ན་རྐུ་མ་ནགས། རྐུ་མ་ནགས། རྐུ་མ། རྐུ་མ་ནགས་རྗེས་སྤང་ལ། སྤང། ཞེས་པ་དང། འདྲེ་ཤར། སྒོ། འདྲེ་ཤར་སྒོར་གླུད་ནུབ་སྒོར་ཞེས་པ་ལྟར་འགྱུར་རོ། དེ་ལྟ་ན་བདག་མེད་གཏན་ལ་ཕབ་པས་དེ་ལྟ་ན་བདག་མེད་པའི་ལྟ་བ་གཏན་ལ་ཕབ་ཚུལ་ལ། བདག་མེད་པ་གཉིས་གཏན་ལ་འབེབས་པའི་གོ་རིམ་ས། བདག་མེད་པ་གཏན་ལ་འབེབས་པས་དེ་ལྟ་ན་བདག་མེད་པའི་ལྟ་བ་གཏན་ལ་འབེབས་ཚུལ་ལ། བདག་མེད་པ་གཉིས་གཏན་ལ་འབེབས་པའི་གོ་རིམ། བདག་མེད་པ་གཏན་ལ་འབེབས་ཚུལ་དངོས་སོ་དང་པོ་ནི་ད་ནི་བདག་མེད་འབྲིང་དངོས་གོ་ནས་ཚོགས་གཉིས་ནི་ཡུངས་དགའ། དང་པོ་ནི་གཞི་གང་ཟག་དང་ཕུང་སོགས་ཕུང་པོ་སོགས་ཆོས་ཀྱི་སྟེང་དུ་མེད་རྒྱུའི་བདག་ལ་སྔར་བཤད་པ་ལྟར་ཕྲ་རགས་ཀྱི་རྣམ་པ་ཅུང་ཟད་ཀྱང་མེད་མོད་དགག་གཞི། ཕྲ་རགས་ཀྱི་དབང་གིས་ངེས་དཀའ་སླ་ཡོད་དོ། དེ་ལྟར་ལྷས་སྦྱིན་སོགས་གང་ཟག་བློ་ཡུལ་དུ་འཆར་བ་དེའི་ཕུང་པོ་གཟུང་བ་ལ་ལྟོས་དགོས་པའི་རྒྱུ་མཚན་གྱིས་བཏགས་ཡོད་ཀྱི། བཏགས་ཡོད་ཀྱི་རྣམ་པ་རིགས་པས་གྲུབ་པར་ཡོད་དོ། དེ་ལྟར་མེ་ལོང་ནང་དུ་ཤར་བའི་གཟུགས་བརྙན་དང། བུམ་སྣམ་སོགས་ཆོས་ཀྱི་བདག་མེད་དུ་གཏན་ལ་དབབ་པའི་དགག་བྱ་ལ་ཕྲ་རགས་ཅུང་ཟད་ཀྱང་མེད་མོད། དགག་གཞི་བློས་བཞག་ཏུ། འཆར་དཀའ་སླའི་དབང་གིས་ཡང་བདེན་མེད་ལ་ངེས་དཀའ་སླ་ཡོད་པ་དང་འདྲའོ། དེ་ཡང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་མདོ་སྡུད་པ་ལས་ཕྱིན་པ་མདོ་སྡུད་པ་ལས། བདག་ཅི་འདྲ་བ་དེ་འདྲར་སེམས་ཅན་ཐམས་ཅད་ཤེས་སེམས་ཅན་ཐམས་ཅད་ཅི་འདྲ་དེ་འདྲར་ཆོས་ཀུན་ཤེས་ཞེས་སོགས་བདག་མེད་གཉིས་སུ་ཕྱེ་བའི་རིམ་པ་དགུ་པའི་གདོང་ལ་གང་ཟག་བདག་མེད་ཤེས་པ་ཞེས་བཟླས་ཡོད། གཉིས་པ། བདག་མེད་གཏན་ལ་དབབ་ཚུལ་དངོས་ལ་གསུམ། གང་ཟག་གི་བདག་མེད་གཏན་ལ་དབབ་ཚུལ་ཆོས་ཀྱི་བདག་མེད་གཏན་ལ་ཨབ་ཚུགས། དེ་ལ་བརྟེན་ནས་གང་ཟག་དང་ཆོས་སྒྱུ་མ་ལྟ་བུར་འཆར་ཚུལ་དང་པོ་ནི་དེ་ལ་ཐོག་མར་གཞི་གང་ཟག་ངོས་འཛིན་ཚུལ། ངར་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་གང་ཟག་ཏུ་འཇོག་པ་ནི་ཀུན་མཐུན་ཞིང་ངར་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་ལ་གང་ཟག་འཇོག་པ་ནི་གྲུབ་མཐའ་སྨྲ་བ་ཀུན་མཐུན་ཞིང། དེའི་དམིགས་ཡུལ་ཉན་ཐོས་སྡེ་པས་ཕུང་པོ་ལྔ་ཆར་གང་ཟག་ཡིན་པ་གཅིག་ལ་འདོད་པ་གཅིག་ལ། ཉན་ཐོས་སྡེ་པས།

གང་ལ་དམིགས་ནས་ངའོ་སྙམ་པའི་གཞི་ཀུན་གཞི་ལ་མཛད་ཅིང། ཚོགས་བརྒྱད་ཀྱི་རྣམ་གཞག་མི་མཛད་པའི་དབུ་མ་པ། རིགས་པ་རྣམས་ཀྱི་ཚུལ། སྨྲ་བ་དང་སློབ་དཔོན་ལེགས་ལྡན་འབྱེད་རྗེས་འབྲང་དང་བཅས་པ་དང་མདོ་སྡེ་པ་རྣམས་ནི་དྲུག་པ་ཡིད་ཀྱི་རྣམ་པར་ཤེས་པའི་རྒྱུན་གང་ཟག་ཏུ་འཇོག་སྟེ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་སེམས་ཀྱི་རྒྱུན་གང་ཟག་ཏུ་འཇོག་པའི་སྒྲུབ་བྱེད་ལུང་རིགས་གཉིས་ཀྱི་སྒོ་ནས་རྟོག་གེ་འབར་བར་བསྒྲུབས་སོ། དེ་དག་གིས་དེ་དག་ཀུན་གྱི་ལྟར་ན་ཡང། གང་ཟག་ནི་ཕུང་པོ་ལ་བརྟེན་ནས་བཏགས་པའི། བཏགས་ཡོད་ཙམ་དང་དེའི་མཚན་གཞི། རྫས་ཡོད་རེ་འཛིན་པ་ནི། རྫས་ཡོད་རེ་འཛིན་དགོས་པ་ནི། ཚད་གྲུབ་འཇོག་པའི་ཚེ་བཏགས་དོན་བཙལ་ནས་རྙེད་པའི་ཡོད་པ་ཡོད་པ་དགོས་ཀྱི་རང་གི་མཚན་ཉིད་ཀྱིས་མ་གྲུབ་པ་མེད་པའི་ལུགས་སོ། ཐིག་གེ་དེ་སློབ་དཔོན་ལེགས་ལྡན་འབྱེད་མན་དེ་ག་དེ་ཡོངས་རྫོགས་རང་རྒྱུད་པའི་ཡོངས་རྫོགས་དེ་ག་དེ། གང་ལ་དེའི་སྐབས་སུ་བཏགས་ཡོད་དང་རྫས་ཡོད་རྟགས་འདིར་བ། རང་ཉིད་ངེས་པ་ལ་རང་གི་ཆ་ཤས་གཞན་ངེས་པ་ལ་ལྟོས་དགོས་པ་དང་མི་དགོས་པ་གཉིས་པོ་འདི་ཟེར་གྱི་ཡོད་པ། འོངས་པའི་ཐིག་བཏགས་ཡོད་དང་རྫས་ཡོད་ཅེས་རང་གི་ལུགས་ནས་སློབ་དཔོན་ཟླ་བ་གྲགས་པའི་ཞལ་སྔ་ནས་འཇུག་པར་ངར་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་ཕུང་པོ་ཡིན་པ་རྩ་བར་བཀག་ཅིང། ངར་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་ཕུང་པོ་ཡིན་པ་རྩ་བར་བཀག་ཅིང་འགྲེལ་པར་བརྟེན་ནས་བཏགས་པའི་གང་བརྟེན་ནས་བཏགས་པའི་བདག་ལ་དམིགས་པར་གསུངས་པས་དེ་ལ་ངའོ་སྙམ་པའི་བློ་བཅོས་མིན་སྐྱེ་དགོས་ཤིང། ཕུང་སོགས་ལ་ངའོ་སྙམ་པའི་བློ་བཅོས་མིན་མིན་བཅོས་མིན། ཕུང་སོགས་ལ་ངའོ་སྙམ་པའི་བློ་བཅོས་མིན་སྐྱེ་ཡི། ཕུང་སོགས་ལ་ངའོ་ཕུང་སོགས་ལ་ངའོ་སྙམ་པའི་བློ་བཅོས་མིན་སྐྱེ་ཡི་ངའོ་སྙམ་པའི་བློ་གཏན་མི་སྐྱེ་བར་རང་གི་མྱོང་བ་ལ་བལྟས་པའི་ཚེ་གསལ་བར་བྱུང་ཞིང་ཟེར་ཨ་ནི་འགྲེལ་པར་བརྟེན་ནས་འགྲེལ་པར་བརྟེན་ནས་བཏགས་པའི་འགྲེལ་པར་བརྟེན་ནས་བཏགས་པའི་བདག་དམིགས་པར་གསུངས་པས་བདག་ལ་ངའོ་སྙམ་པའི་བློ་བཅོས་མིན་སྐྱེ་ཞིང། ཕུང་སོགས་ལ་ངའོ་སྙམ་པའི་བློ་བཅོས་མིན། སྐྱེ་ཡི་ངའོ་སྙམ་པའི་བློ་གཏན་མི་སྐྱེ་བར་རང་གི་མྱོང་བ་ལ་བལྟས་པས་གསལ་གྱི་བས། འོ་ནི་དེ་བྱས་སོ་སོང། བརྟེན་ནས་བཏགས་པའི་བདག་ལ་དམིགས་ནས་བདག་ལ་དམིགས་པར་གསུངས་པས་བདག་ལ་དམིགས་པར་གསུངས་པས། བདག་དེ་ལ་ངའོ་སྙམ་པའི་བློ་བཅོས་མིན་སྐྱེ་བར་གསུངས།

གང་ཟག་ནི་སྐྱེས་པ་བུད་མེད་འཕགས་པ་སོ་སྐྱེ་འཁོར་བ་པོ་དང་ཐར་པ་པོ་སོགས་གདགས་གཞི་ཕུང་པོ་ལ་བརྟེན་ནས་བཏགས་པ་ཡིན་ལ། ཕུང་པོའི་ཚོགས་རྒྱུན་ཚོགས་པ་ཕུང་པོའི་གང་ཟག་ཚོགས་རྒྱུན་ཚོགས་པ་དང་ཚོགས་པ་ཅན་རྒྱུན་དང། རྒྱུན་ཅན་གང་ཡང་གང་ཟག་མ་ཡིན་ཏེ་དཔེར་ན་ཤིང་རྟ་རང་གི་ད་དཔེ་ཤིང་རྟའི་དཔེ་བཞག་ནོ། དཔེར་ན་ཤིང་རྟ་རང་གི་འཕང་ལོ་སོགས་ལ་བརྟེན་ནས་བཏགས་པ་ཡིན། ཤིང་རྟ་ཁོ་རང་གི་འཕང་ལོ་སོགས་ལ་བརྟེན་ནས་བཏགས་པ་ཡིན། དེའི་ཡན་ལག་རེ་རེ་དང་ཚོགས་པ་གང་ཡང་ཤིང་རྟ་མ་ཡིན་ཏེ་ད་ཤིང་རྟའི་དཔེ་ཁོ་ལ།

ཇི་ལྟར་ཡན་ལག་ཚོགས་ཙམ་ལ་བརྟེན་ནས་ཤིང་རྟར་བརྗོད་པ་བཞིན་དེ་བཞིན་ཕུང་པོ་རྣམས་བརྟེན་ནས་ཀུན་རྫོབ་སེམས་ཅན་ཞེས་བརྗོད་དོ། ཞེས་སོ། ད་གང་ཟག་བཞག་ཚུལ་གྱི་བཅོམ་ལྡན་འདས་ཀྱི་མདོ་ལས་ཐུགས་སུ་ཡོད་པ་དེ་ལྟར་གྲུབ་མཐའ་སོ་སོའི་མདོ་འདིའི་དགོངས་པ་ལེན་སྟངས་གོ་གང་པོ་མི་འདྲ་འགྲོ། གང་ཟག་གི་འཇོག་ཚུལ་འདི་ལྟ་བུ་ནི་གང་ཟག་གི་འཇོག་ཚུལ་འདི་ལྟ་བུ་ནི། དངོས་པོའི་དེ་ཁོ་ན་ཉིད་མྱུར་དུ་རྟོགས་པའི་དངོས་པོའི་དེ་ཁོ་ན་ཉིད་མྱུར་དུ་རྟོགས་པའི་ཐབས་བཟང་པོ་ཞིག་སྟེ། གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་ཀུན་ལ་དེས་རིགས་འགྲེ་བར་བྱའོ། དེ་འདྲའི་གང་ཟག་རང་བཞིན་གྱིས་མེད་པར་གཏན་ལ་དབབ་པ་ལ་ཟེར་ད་དེ་འདྲའི་གང་ཟག་གོ་རང་བཞིན་གྱིས་མེད། རང་བཞིན་གྱིས་མེད་ཟེར་དུས་ཙ་ན་ད་ཡིན་རྒྱུ་གོ་ད་གང་ཟག་གོ་ཕུང་པོ་ལྔ་ཚོགས་ཙམ་ལ་བཏགས་པ་ཙམ་མ་གཏོགས་པ་ཕུང་པོ་ལྔ་རེ་རེ་ནས་དེ་ཚུགས་གང་ཟག་དེ་ཚུགས་རྙེད་ཡས་མི་འདུག་ག། དེ་ལ་བརྟེན་ནས་གང་ཟག་དེ་རང་བཞིན་གྱིས་མ་འོངས་པས་སོ། རང་བཞིན་གྱིས་མ་གྲུབ་བོ་བས་སོ། དེ་ལྟ་བུའི་གང་ཟག་རང་བཞིན་གྱིས་མེད་པར་གཏན་ལ་དབབ་པ་ལ། ང་རང་བཞིན་གྱིས་མེད་པར། ང་རང་བཞིན་གྱིས་མེད་པར་གཏན་ལ་དབབ་པ་དང། ང་ཡི་བ་རང་བཞིན་གྱིས་མེད་དང་གཉིས་གང་ཟག་བདག་མེད་གཏན་ལ་གྲུབ་ཚུལ་གྱི་ཐ་སྙད་པོ་དེ་བས་སོ། ང་རང་བཞིན་གྱིས་མེད་པར་གཏན་ལ་དབབ་ཚུལ་དང་ང་ཡི་བ་རང་བཞིན་གྱིས་མེད་པར་གཏན་ལ་དབབ་ཚུལ་གང་ཟག་བདག་མེད་ཀྱི་གཉེན་པོ་ནི་རང་པས་ང་ཡི་བ་རང་བཞིན་གྱིས་མ་གྲུབ་པ་སྟེ། གང་ཟག་བདག་མེད་པས་ང་རང་བཞིན་གྱིས་མ་གྲུབ་པ་སྟེ་གང་ཟག་བདག་མེད། ང་རང་བཞིན་གྱིས་མ་གྲུབ་པ་དེ། འོ་ང་རང་བཞིན་གྱིས་མ་གྲུབ་པོ་དེ་གང་ཟག་བདག་མེད་བཞག་བཞག་པ། ལ་པས། ང་ཡི་བ་རང་བཞིན་གྱིས་མ་གྲུབ་པ་དེ་གང་ཟག་བདག་མེད་ཡིན། ཨ་ལས་ལ། འོ་ང་ཡི་བ་རང་བཞིན་གྱིས་མ་གྲུབ། ང་ཡི་བ་ཟེར་མཁན་ཕུང་པོ་འདི་དང་ཕུང་པོ་སོ་རོ་དེ་འདྲས་དང་ཡང་ང་ཚོ་གཅིག་གི་ངོ་བོ་ལ་དེས་ཟིག་པས།

འོད་དུ་འཁྱིལ། དང་པོ་ནི། ཟེར་ད་ནི་ནི། དེ་འདྲའི་གང་ཟག་གི། དེ་འདྲའི་གང་ཟག་རང་བཞིན་གྱིས་མེད་པར་གཏན་ལ་དབབ་པ་ལ་ཟེར་འདུག་ག། གང་ཟག་རང་བཞིན་གྱིས་མེད་པར་གཏན་ལ་དབབ་པ་ལ་ང་རང་བཞིན་གྱིས་མེད་པར་གཏན་ལ་དབབ་པ་དང་ང་ཡི་བ་རང་བཞིན་གྱིས་གཏན་ལ་དབབ་པ་གཉིས། དབུ་མ་འཇུག་པ་ལས་ནི་རང་བས། ནི་རིམ་པས་ནི་རང་བས། ད་དང་པོ་ནི། བདག་མེད་ཀྱི་ལྟ་བ་རྒྱུད་ལ་སྐྱེས་པའི་ཚེ། ད་གཅིག་དུ་བྲལ་གྱི་རྟགས་དཔྱད་པ་བྱེད་ས་ཀུན་ནི་དོན་ཡོང་གི། བདག་མེད་ཀྱི་ལྟ་བ་རྒྱུད་ལ་སྐྱེས་པའི་ཚེ། གཅིག་དུ་བྲལ་སོགས་འབྲེལ་ཟླ་མ་དམིགས་པ་དང། རྟེན་འབྲེལ་གྱི་གཏན་ཚིགས་སོགས་འགལ་ཟླ་དམིགས་པའི་གཏན་ཚིགས་སྐྱོན་མེད་ལ་བརྟེན་ནས་སྐྱེ་བས་ཐོག་མར་རང་རྒྱུད་ལ་བརྟགས་ཏེ། གང་ཟག་གི་བདག་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་ངོས་ཟིན་པ། གནད་ཆེ་སྟེ། སྔར་བཤད་ཟིན་ཏོ་བདག་འཛིན་ལྷན་སྐྱེས་ཀྱི་དམིགས་ཡུལ་གོ་ང་གོ་བཞག་ང་གོ་མ་འབའ་ཕུང་པོ་དང་དེ་འདྲ་གཙང་ནས་བཞག་རྒྱུ་མེད་པས་ང་དེ་རང་བཞག་ང་དེ་ཉག་ཡེ་ནས་ཁོ་སྐྱེས་མ་སྐྱེས་ལྟ་དུས་བཙལ་ནས་དམིགས་ཡུལ་བདག་ཁོ་ལ་དམིགས་ནས་ངའོ་སྙམ་པའི་བློ་སྐྱེ་བ་ལས། ཕུང་པོ་ལ་དམིགས་ནས་ང་ཡིའོ་སྙམ་པའི་བློ་སྐྱེ་བ་མིན་པར་ངའོ་སྙམ་པའི་བློ་སྐྱེ་གི་མི་འདུག་གསལ་བ་གྱིས་དེ་བྱས་ནས་ད་ཁོ་སྐྱིད་འདུག་ལོག་དེ་དེ་བས། རྒན་ལགས་གཉིས་ཁ་དོག་ང་ཚོ

ཆ་ཤས་གང་ལ་མ་ལྟོས་པའི་བདག་ཡོད་གསུང་གི་ཆོ་ག་ཡོད། ད་ནི་ཟེར་དུས་ཙ་ན་གང་ཟག་བདག་ཧོ་རང་ཛ་ནའི་ལ་བདག་རང་བཞིན་གྱིས་གྲུབ་པ་ལ་སྦྱར། ཁོ་མེད། བདག་གོ་ངོས་འཛིན་གོ་དམིགས་ཡུལ་གྱི་ངོས་འཛིན་བྱེད་དགོས་པས། དེ་ལྟར་དཔྱད་སྒོམ་དང་འཇོག་སྒོམ་གཉིས་ལས། དེ་ལྟར་དཔྱད་སྒོམ་དང་འཇོག་སྒོམ་གཉིས་ལས། གཅིག་དུ་བྲལ་གྱི་སྒོ་ནས་གཏན་ལ་དབབ་པ་ལ་གང་ཟག་རང་བཞིན་གྱིས་གྲུབ་ན་ཟེར་ད་ནི་གཅིག་དུ་བྲལ་གྱི་གནད་བཞིའི་དཔྱད་པ་ཟེར་མཁན་ནི་ད་ག་རུ་ཡིན་ནས་ཏིག་ཏིག་གོ་རང་བབས་ནུབ་ཀ་ནི་རང་བའི་གནད་བཞིའི་དཔྱད་པ་ཟེར་མཁན་གང་ཟག་རང་བཞིན་གྱིས་ཡོད་ན་གཅིག་དུ་བྲལ་གྱི་སྒོ་ནས་གཏན་ལ་དབབ་པ་དེ་དེ་ལྟར་དཔྱད་སྒོམ་དང་འཇོག་སྒོམ་གཉིས་ལས་དཔྱད་སྒོམ་ནི་ད་ནི་བྲལ་ཤོས་རང་བའི། གཅིག་དུ་བྲལ་གྱི་སྒོ་ནས་གཏན་ལ་དབབ་པ་ལ། གང་ཟག་རང་བཞིན་གྱིས་གྲུབ་ན་ཕུང་པོ་དང་ངོ་བོ་གཅིག་དང་ཐ་དད་གང་རུང་དུ་གྲུབ་དགོས་ཀྱི། དེ་གཉིས་ལས་གཞན་དུ་གྲུབ་ཐབས་མེད་པར་ཐག་བཅད་པ་སྟེ། དེ་ནི་སྤྱིར། བུམ་སོགས་ཀྱི་ཆོས་གང་ལ་ཡང་ཟླ་བཅས་སུ་ཚད་མས་གྲུབ་པའི་ཚེ་ཟླ་མེད་ཡིན་པ། ཕར་རྣམ་པར་གཅོད་ཅིང་གཅིག་པུ་ཟླ་མེད་དུ་ཚད་མས་གྲུབ་པའི་ཚེ་ཟླ་བཅས་ཡིན་པ་ཕར་རྣམ་པར་གཅོད་པའི་ཚུལ་གྱིས་ཡོད་པ་ལ། གཅིག་དང་ཐ་དད་གང་རུང་ལས་མི་འདའ་བའི་ཚུལ་གྱིས་དེ་གཉིས་གང་དུ་ཡང་མ་ཡིན་པ་མེད་པའི་ཚུལ་ངེས་པར་བྱ་སྟེ། མེད་པའི་ཚུལ་ངེས་པར་བྱའོ།

རང་གི་མཚན་ཉིད་ཀྱིས་གྲུབ་པ་སྣང་ཡུལ་དུ་བྱེད་པའི་བློ་ཡིན་པའི་ཕྱིར། དཔེར་ན། ཉན་ཐོས་སྡེ་པ་དག་བག་ཆགས་བརྟན་པ་ལས་བྱུང་བའི་སྔོ་སྣང་དབང་ཤེས་སྣང་ཡུལ་ལ་མ་འཁྲུལ་བར་འདོད་པ་དང་མཚུངས་སོ། དེའི་ཚེ། བདག་ཕུང་གཉིས་ཀྱི་མཐར་ཐུག་པའི་སྡོད་ལུགས་ཇི་ལྟར་ཡིན་པ་དང། དེ་གཉིས་ལ་རྟོག་པའི་བློ་ལ་སྣང་ཚུལ་ཡང་མཐུན་དགོས་ལ། དེའི་ཚེ་རྟོག་པ་ལ་དེ་གཉིས་ཐ་དད་དུ་སྣང་བ་ལོག་པར་འགྱུར་ཏེ། ཁོ་ལ་ཁོ་ལ་སྣང་ཚུལ་དང་ཡུལ་གཉིས་གནས་ཚུལ་མཐུན་ཞིང་ཡུལ་གྱི་གནས་ཚུལ་དང་རང་བཞིན་གྱིས་གྲུབ་པའི་རང་བཞིན་གཅིག་ཡིན་པའི་ཕྱིར། དེས་ན་དེ་གཉིས་དབྱེ་བ་གཏན་མེད་ཀྱི་གཅིག་ཏུ་འགྱུར་ཏེ། རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན་དེ་གཉིས་དབྱེ་བ་གཏན་མེད་ཀྱི་གཅིག་ཏུ་འགྱུར་ཏེ། ཨ་ལ་ད་ཡ་གི་གང་བྱས་སམ། ཤཱ་རིའི་བུ། ཆར་ལས་དེ།

གོ་བསྡུས། ཕུང་པོ་གང་ཡང་རུང་བ་གཅིག་རྟོགས་ན་ད་ཕུང་པོ་གཞན་པ་དེ་ཡང་རྟོགས་དགོས་རེད་བདག་གི་ཁོ་རང་ཡང་རྟོགས་དགོས་རེད་བ། འོ་ད་རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན་དེ་ཡི་གཟུགས་སུ་རྟོགས་མ་རྟོགས་ཀྱི་བསམ་བློ་བཏང་ནས་གཅིག་གི་སྒྲུབ་བ་ནུབ། ཨ་དེ་ནས་གདུག་རྩུབ་དེ་རེད་རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན་བྱ་བ་རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན། དེ་ལ་རྟོག་པའི་བློ་དེ་སྣང་ཡུལ་ལ་མ་འཁྲུལ་བར་འགྱུར་རོ། ཨ་ལ། དེ་ལ་རྟོག་པའི་བློ་དེ། གང་ཟག། ཕུང་པོ་དང་རང་བཞིན་གཅིག་ཏུ་འཛིན་པའི་བློ་འབྱུང་གི།

བདག་ཕུང་པོའི་རྣམ་གྲངས་ཙམ་ཟད་པའི་ཕྱིར། ཐ་དད་དེ་མི་རིགས་ཏེ་རྩ་ཤེ་ལས། ཉེ་བར་ལེན་པ་མ་གཏོགས་པའི། བདག་ཡོད་མ་ཡིན་བྱས་པའི་ཚེ། ཉེ་བར་ལེན་ཉིད་བདག་ཡིན་ན་ཁྱོད་ཀྱི་བདག་ནི་མེད་པ་ཡིན་ཞེས་སོ། འོ་ད་རིགས་པ་དེ་ལ་ཁ་སང་ཕྱོགས་བྱུང་སོང། རྩ་ཤེ་ལས། ཉེ་བར་ལེན་པ་མ་གཏོགས་པའི།

དེ་ནི་ཉེ་བར་ལེན་ཉིད་བདག་ཡིན་ན། ཁྱོད་ཀྱི་བདག་ནི། ཁྱོད་ཀྱི་བདག་ནི། ཁྱོད་ཀྱི་བདག་ནི་མེད་པ་ཡིན། མེད་པ་ཡིན་ཞེས་སོ། ད་ཡཱ་གི་གོ། ཕུང་པོ་འདོར་ལེན་བྱེད་དུས་བདག་ཁས་བླངས་པ་དེ་དོན་མེད་དུ་འགྱུར་འདུག་གོ། ཕུང་པོ་དང་བདག་གཉིས་པོ་དེ་གཅིག་པ་ལ་ཕྱིན་པས་དེ་ནི་ཕུང་པོ་འདོར་ལེན་བྱེད་དུས་ད་ནི་བདག་མེད་པར་ཕྱིན་པས་བདག་ཡོད་ཟེར་མཁན་དེ་ཟེར་ཐུབ་མ་སོང་ང།

གང་ཟག་རེ་ལའང་གང་ཟག་རེ་ལའང་ཕུང་པོ་དུ་མ་ཡོད་པ་ལྟར་བདག་ཡང་དུ་མར་ཡོད་པར་ཐལ། ཡོད་པར་འགྱུར་ཞིང། ཡང་ན་ཕུང་པོ་རྣམས་གཅིག་ཏུ་འགྱུར་ཏེ། གང་ཟག་དང་གཅིག་དབྱེར་མེད་ཀྱི་གཅིག་ཡིན་པའི་ཕྱིར། དེ་ནི་མི་རུང་སྟེ།

ཨོ་དེ་བས་དེ་ནི་མི་རུང་སྟེ་འཇུག་པ་ལས། གལ་ཏེ་ཕུང་པོ་བདག་ཡིན་ན། གལ་ཏེ་ཕུང་པོ་བདག་ན་དེ་ཕྱིར་དེ་མང་བས་བདག་དེ་དག་ཀྱང་མང་པོར་འགྱུར་ཞེས་སོ། གསུམ་པ། བདག་སྐྱེ་འཇིག་ཅན་དུ་ཐལ་བ་ནི། རིགས་པ་གསུམ་ཟིན་པའོ། བདག་སྐྱེ་འཇིག་ཅན་དུ་ཐལ་བ་ནི། གང་ཟག་གཅིག་གི་ཕུང་པོ་ལྔ་སྤྱིའི་སྐྱེ་འཇིག་བྱེད་པ་ལྟར། ཕུང་པོ་ལྔ་སྤྱིའི་སྐྱེ་འཇིག་བྱེད་པ་ལྟར་གང་ཟག་ཡང་སྐྱེ་འཇིག་བྱེད་དགོས་ལ། གང་ཟག་ཡང་སྐྱེ་འཇིག་བྱེད་དགོས་ལ། གང། རང་བཞིན་གྱིས་གྲུབ་པའི་སྐྱེ་འཇིག་བྱེད་པའི་ཚེ། རང་བཞིན་གྱིས་གྲུབ་པའི་སྐྱེ་འཇིག་བྱེད་པའི་ཚེ། རང་བཞིན་གཅིག་དང་ཐ་དད་གང་རུང་ལས་མི་འདའ་ཞིང། རང་བཞིན་གྱིས་གྲུབ་པའི་སྐྱེ་འཇིག་བྱེད་པ་དེ་རང་བཞིན་གཅིག་དང་ཐ་དད་གང་རུང་ལས་མི་འདའ་ཞིང་དེ་གཉིས་ཀ་མི་རིགས་ཏེ། རང་བཞིན་གཅིག་པའི་སྐྱེ་འཇིག་ཡང་མི་རིགས་རང་བཞིན་ཐ་དད་པའི་སྐྱེ་འཇིག་ཡང་མི་རིགས་ཏེ། དེ་ལྟར་རང་གི་མཚན་ཉིད་ཀྱིས་གྲུབ་པའི་རང་བཞིན་གཅིག་ཡིན་ན། ཚེ་འདི་དང། ཚེ་འདི་དང་སྔ་མའི་གང་ཟག་ལྟ་བུ། དེ་རྣམ་དབྱེ་གཏན་མེད་ཀྱི་གཅིག་ཏུ་གྲུབ་པའི་གང་ཟག། གང་ཟག་ལྟ་བུའམ་རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན། ཚེ་འདིའི་གང་ཟག་དང་སྔ་མའི། དེ་ནི་གང་ཟག་ཚེ་འདི་དང་ཚེ་འདིའི་གང་ཟག་དང་སྔ་མའི་གང་ཟག་འདི་རྣམས་རྣམ་དབྱེ་གཏན་མེད་ཀྱི་གཅིག་ཏུ་འགྱུར་ཞིང།

སྔ་རོལ་དུ་རང་དང་རྒྱུད་གཅིག་པའི་གང་ཟག་ཤི་བར་མ་སོང་བར་འགྱུར་ཏེ། ཚེ་སྔ་མའི་གང་ཟག་དང་རྣམ་དབྱེ་གཏན་མེད་ཀྱི་གཅིག་ཡིན་པའི་ཕྱིར། རང་དང་རྒྱུད་གཅིག་པའི་ཚེ་སྔ་མའི་གང་ཟག་ལྟ་བུ་དེ་མ་ཤི་བར་འདིར་སྐྱེས་པར་འགྱུར་ཏེ་དང་སྔ་མའི་གང་ཟག་དེ་མ་ཤི་བར་གྱུར་ན་འདིར་སྐྱེས་པར་འགྱུར་ཏེ། ཚེ་འདིའི་གང་ཟག་དང་རྣམ་དབྱེ་གཏན་མེད་ཀྱི་གཅིག་ཡིན་པའི་ཕྱིར་སྔོན་པའི་གང་ཟག་གོ། ད་ལྟའི་གང་ཟག་དང་རྣམ་དབྱེ་གཏན་མེད་ཀྱི་གཅིག་ཡིན་པའི་ཕྱིར། དེས་ན་སྔ་མའི་གང་ཟག་དེ་ཟད་ན་སྔ་མའི་ཕུང་པོ་འདི་ལ་དེ་ཞིག་ཡོད་པས། ད་སྔ་མའི་གང་ཟག་ཁོ་རང་ཟེར། ད་སྔ་མའི་གང་ཟག་ཡོད་པའང་སྔ་མ་ནས་གང་ཟག་ཁོ་སྐྱེ་འཇིག་བྱས་ནས་ཚེ་འདིར་སྐྱེས་ཟེར་གོ། འོ་ད་ཁོ་ལ་བསྟན་གྱི་ཡོད།

བདག་གཅིག་པའི་འབྲེལ་བ་ཡང་མེད་དེ་གཉིས་ལ། བདག་གཅིག་པའི་འབྲེལ་བ་མེད་དོ། འབྲེལ་བར་མི་རུང་སྟེ་བདག་གཅིག་པའི་འབྲེལ་བ་མེད་དེ་དེ་གཉིས་རང་བཞིན་ཐ་དད་ཡིན་ཕྱིར། དེ་བྱུང་གི་འབྲེལ་བ་མེད་དེ་དེ་གཉིས་གཅིག་ལ་གཅིག་རག་ལས་པར་དེ་གཉིས་གཅིག་ལ་གཅིག་རག་ལས་པར་དེ་འགལ་བའི་ཕྱིར་ཏེ། རང་བཞིན་གྱིས་གྲུབ་པ་དེ་གཞན་ལ་ལྟོས་པར་འགལ་བའི་ཕྱིར་རོ། དེ་བས་རང་བཞིན་གྱིས་དེ་ལྟ་ན་དེ་དག་ལ་རྒྱུད་གཅིག་པའི་འབྲེལ་པ་བཞག་ཏུ་མི་རུང་སྟེ། དེ་དག་ལ་འབྲེལ་པ་གཉིས་གང་ཡང་མེད་པའི་ཕྱིར་ཏེ་འཇུག་པ་ལས། གང་དག་རང་མཚན་ཉིད་ཀྱིས་སོ་སོ་བ་དེ་དག་རྒྱུད་གཅིག་གཏོགས་པར་རིགས་མ་ཡིན་ཞེས་སོ། རྒྱུད་གཅིག་མ་ཡིན་ན་སྐྱེ་བ་དྲན་པ་མི་རིགས་པར་འགྱུར་ཞིང། དེ་ལྟ་ན་མདོ་སྡེ་དུ་མ་དང་འགལ་ལོ། གཞན་ཡང་ཚེ་སྔ་མའི་གང་ཟག་གིས་དགེ་སྡིག་གི་ལས་བྱས་པ་ན་ཆུད་ཟོས་པར་འགྱུར་ཏེ་དེའི་འབྲས་བུ་ཁོ་རང་གིས་ནི་མ་མྱོང། ཁོ་དང་རྒྱུད་གཅིག་པ་གང་ཟག་གཞན་གྱིས་ནི། གཞན་གྱིས་མྱོང་བར་ནི་བཞག་ཏུ་མེད་པའི་བཞག་ཏུ་མེད་པའི་ཕྱིར། ཚེ་འདིའི་གང་ཟག་ལྟ་བུས་སྔོན་བྱས་ཀྱི་འབྲས་བུ་བདེ་སྡུག་ལ་ལོངས་སྤྱོད་པ་དེ་ལས་མ་བྱས་པ་དང་ཕྲད་པར་འགྱུར་ཏེ། དེའི་རྒྱུ་ཁོ་རང་གིས་ནི་ཁོ་རང་གིས་ཀྱང་མ་བསགས། ཁོ་རང་དང་རྒྱུད་གཅིག་པ་གཞན་གྱིས་བསགས་པ་ཡང་བཞག་ཏུ་མེད་པའི་ཕྱིར། དེས་ན། གང་ཟག་དང་ཕུང་པོ་རང་གི་མཚན་ཉིད་ཀྱིས་གྲུབ་པའི་རང་བཞིན་གཅིག་པ་ལ། གནོད་བྱེད་རྣམས་རིག། གནོད་བྱེད་རྣམས་རིགས་པའི་ལམ་ནས་ངེས་པ་རྩ་ནས་བསྐྱང་བར་བྱ་སྟེ་རང་ལུགས་ལ་ཡང་ཐ་སྙད་དུ་ཡང་གང་ཟག་དང་ཕུང་པོ་ངོ་བོ་གཅིག་ཏུ་ཁས་བླངས་རིང་རང་ལུགས་ལའང་ཐ་སྙད་དུའང་གང་ཟག་དང་ཕུང་པོ་ངོ་བོ་གཅིག་ཏུ་ཁས་བླངས་དགོས་པས་འདི་དག་ནི་ཤིན་ཏུ་ཕྲ་ཞིང་དཀའ་བའི་གནས་སོ།

ང་ཚོ་འདི་འདྲ་ལྟ་བུ་ཅིག་ལ་བཤད་ན་འགྲིག་གི་རེད། བུམ་པ་ཁོ་རང་གི་ཡན་ལག་གི་ཡོད་རེད་བ། འོང་བས། བུམ་པ་ཁོ་རང་གི་ཡན་ལག་དང་བུམ་པ་ཁོ་གཉིས་ངོ་བོ་གཅིག་ལ་ཤ། ངོ་བོ་གཅིག་ལ་ཤ། རེད་བ། འོང་བས། ཨ་ནི་བུམ་པ་ཁོ་རང་གི་མིང་དེ་ཆ་ཚང་ཁོ་རང་གི་མིང་བཏགས་པ་ཆོས་རེད་བ། འོང་བས། དེ་ཡང་བུམ་པ་དང་ངོ་བོ་གཅིག་བྱས། འོང་བས། རེད་བ། འོང་བས། ཡང།

ཤིན་ཏུ་ཕྲ་ཞིང་དཀའ་བའི་གནས་སོ། འདི་དག་ནི་ཤིན་ཏུ་འདི་དག་ནི་ཤིན་ཏུ་ཕྲ་ཞིང་དཀའ་བའི་གནས་སོ། ཟེར། གང་ཟག་དང་ཕུང་པོ་རང་གི་མཚན་ཉིད་ཀྱིས་གྲུབ་པའི་རང་བཞིན་ཐ་དད་ན་རྩ་ཤེས་ལས་གལ་ཏེ་ཕུང་པོ་རྣམས་ལས་གཞན་ཕུང་པོའི་མཚན་ཉིད་མེད་པར་འགྱུར་ཞེས་གསུངས་པ་ལྟར། ཕུང་པོ་འདུས་བྱས་སུ་མཚོན་པའི་མཚན་ཉིད་སྐྱེ་འཇིག་གནས་གསུམ་དང་མི་ལྡན་པར་འགྱུར་ཏེ། རྟ་བ་ལང་ལས་ངོ་བོ་ཐ་དད་པས་ཕན་ཚུན་ངོ་བོ་ཐ་དད་རྟ་བ་ལང་ལས་ངོ་བོ་ཐ་དད་པས་ཕན་ཚུན་གཅིག་ལ་གཅིག་གི་མཚན་ཉིད་མི་ལྡན་པ་བཞིན་ནོ། དེ་ལྟ་ན་འདུས་བྱས་སུ་མི་རུང་བར་འགྱུར་ཞིང་དེ་ལྟ་ན་གང་ཟག་གི་བདག་འཛིན་ལྷན་སྐྱེས་ཀྱི་དམིགས་རྣམ་གཉིས་ཀྱི་དམིགས་པ་མི་འཐད་པར་དམིགས་པ་བདག་གང་ཟག་ཁོ་མེད་པར་འགྱུར། མེད་པར་འགྱུར་ཏེ་དཔེར་ན་ནམ་མཁའ་དང་མྱང་འདས་བཞིན་ནོ། གཞན་ཡང་རང་གི་ཕུང་པོ་ཡེ་མེད་པའི་གཞིར། གཞིར་ཡང། ངའོ་སྙམ་པའི་བློ་བཅོས་མ་མ་ཡིན་པ་སྐྱེ་སྲིད་པར་འགྱུར་ཏེ་གང་ཟག་དང་ཕུང་པོ་རང་གི་མཚན་ཉིད་ཀྱིས་གྲུབ་པའི་ངོ་བོ་ཐ་དད་ཡིན་པའི་ཕྱིར། རང་གི་མཚན་ཉིད་ཀྱིས་གྲུབ་པའི་ངོ་བོ་ཐ་དད་ཡིན་ན་ད་དེ་ནས་ཕུང་པོ་རྩ་ནས་མེད་ས་ལ་ཡང་ངའོ་སྙམ་པའི་བློ་སྐྱེ་བར་ཐལ་བའི་སྐྱོན་ཡོད་པས་དཔེར་ན། བུམ་སྣམ་ངོ་བོ་ཐ་དད་ཡིན་པས་བུམ་པ་མེད་པའི་གཞིར་ཡང་སྣམ་བུའོ་སྙམ་པ་དང་སྣམ་བུ་མེད་པའི་གཞིར་ཡང་བུམ་པའོ་སྙམ་པའི་བློ་བཅོས་མིན་སྐྱེ་བ་བཞིན་ནོ། དེ་ཡང་རྩ་ཤེ་ལས་བདག་ནི་ཉེ་བར་ལེན་པ་ལས་གཞན་དུ་འཐད་པ་ཉིད་མ་ཡིན། གལ་ཏེ་གཞན་ན་ལེན་མེད་པར་གཟུང་ཡོད་རིགས་ན་གཟུང་དུ་མེད། ཟེར་ཡག་གི་རིགས་པ་ནི་རང་བྱང་སོགས། རིགས་པ་མེད་ཅེས་དང་འཇུག་པ་ལས། དེ་ཕྱིར་ཕུང་པོ་ལས་གཞན་བདག་མེད་དེ། ཕུང་པོ་མ་གཏོགས་དེ་འཛིན་མ་གྲུབ་ཕྱིར་ཞེས་སོ། ཅེས་སོ། དེ་ལྟར་བྱས་ན་གང་ཟག་དང་ཕུང་པོ་རང་གི་མཚན་ཉིད་ཀྱིས་གྲུབ་པའི་རང་བཞིན་གཅིག་ཐ་དད་ལ་གནོད་པ་ལེགས་པར་མཐོང་ཞིང། རང་བཞིན་གཅིག་ཐ་དད་གང་དུ་ཡང་མ་གྲུབ་པའི་ཚེ། ཁྱབ་བྱེད་བཀག་ན་ཁྱབ་བྱ་ལྡོག་པའི་རིགས་པས་གང་ཟག་རང་བཞིན་གྱིས་མེད་པའི་དོན།